ད་དེ་ཐལ་འགྱུར་རང་ལུགས་ལ་བྱས་ན་ཐལ་འགྱུར་རང་ལུགས་བྱས་ན། རང་རྒྱུད་པ་རང་ལུགས་ལ་རང་རྒྱལ་ལ་ཤེས་པ་བདེན་པ་བདེན་འཛིན་རང་ལམ་གྱི་གནས་སུ་སྤོང་མི་ནུས་པ་ཁོ་རང་བཞག་རྒྱུ་རང་རེད་བ། ཐུགས་ཆེ། ཨོ་དེ་བཞིན་བརྟེན། བརྟེན་པའི་ཆོས་ཀྱི་བྱེ་བྲག་གིས། ཞེས་སོགས་ཀྱི་དོན་དེ་ལྟར་ཡིན་ཀྱང་ཁོ་རང་རང་ལ་འདུག་ཚུལ་འདུག་བ། བརྟེན་པའི་ཆོས་ཀྱི་བྱེ་བྲག་གིས་ཞེས་དེ་ལ་འདུག་ཚུལ་ཡིན་ཀྱང། འཛིན་པ་མི་སྤོང་ཕྱིར་དང་ནི་ཞེས་པ་དང་འགལ་བའི་སྐྱོན་མེད་དེ། དེའི་ཚེ་ཐེག་ཆེན་གྱི་རིགས་ཅན་དེ་ལ་ཡང། སེམས་ཙམ་པའི་ལྟ་བ་ལ་མ་དཀྲིས་པ་ཅན་དབུ་མའི་ལྟ་བ་ལ་དཀྲི་མི་ཐུབ་མཁན་ཞིག་ཡོང་བ་རེད། སྔོན་ལ་སེམས་ཙམ་པའི་ལྟ་བ་ལ་སློབ་སྦྱོང་བྱེད་དུ་བཅུག། དེ་ནས་ཁོ་དགའ་རབ་སློབ་སྦྱོང་ཐོན་སོང་ན་ཨ་ནི་ཐེག་ཆེན་ལམ་ཡར་ཁྲིད་ན་ཡང་ཁོ་རང་ཁོར་ཏག་ཏག་འགྲོ་ཐུབ་མཁན་བྱུང་ཁོ་ལ་ག་རེ་བྱེད་དགོས་རེད་ཟེར་ན་སྔོན་ལ་སེམས་ཙམ་པའི་ལྟ་བ་ལ་ཁྲིད་ཡོང་འདོད་ས་གཟུང་འཛིན་རྫས་གཞན་སྟོང་བ་དེ་མ་བསྟན་རང་བསྟན་ཆགས་འགྲོ་བར་བའོ་དེ་འཛིན་པ་མི་སྤོང་ཕྱིར་ཞེས་དེ་མངོན་རྟོགས་རྒྱན་གྱིས་དེ་ལྟར་གསུངས་པ་དེ། དང་པོ་ཉིད་ནས་ཐེག་ཆེན་ལམ་ལ་ཡར་ཤར་རྒྱག་ཁྲིད་མི་རུང་མཁན་ག་རེ་ཟེར་དབུ་མའི་ལྟ་བ་ལ་ཤར་རྒྱག་ཁྲིད་མི་རུང་སྔོན་ལ་སེམས་ཙམ་པའི་ལྟ་བ་ལ་ཁྲིད་དགོས་མཁན་བྱས་རོགས་ཨོ་ཁོ་རྗེས་སུ་གཟུང་བའི་ཆེད་དུ་ཨོ་ཁོའི་ལམ་གྱི་རིམ་པ་དེ་དེ་ནས་གཟུང་དོན་རྟོག་པ་སྤོང་ཕྱིར་དང་འཛིན་པ་མི་སྤོང་ཕྱིར་དང་ཞེས་པའི་གཞུང་འདི་གིས་དེ་ཞེས་བསྟན་པ་ཡིན་གསུང་གི་འདུག་ད། རང་རྒྱུད་ཀྱི་རང་ལུགས་ལ་དེ་འདྲ་ཅིག་ཟེར་དགོས་ཡོད་མ་རེད་རང་རྒྱལ་ལ་ཤེས་པ་བདེན་པར་འཛིན་རང་ལམ་དུ་མི་སྤོང། གཟུགས་ཕྱི་རོལ་དོན་གྲུབ་པར་འཛིན་པ་རང་ལམ་གྱི་གནས་སུ་སྤོང་ཐུབ་བྱས་ནས་དེ་ཁོ་ན་ད་ག་ལའང་བཞག་བྱས་ན་འགྲིག་གི་རེད་ད་ཐལ་འགྱུར་ལུགས་དེ་སྐད་ཆ་དེ་བཤད་མ་ཆོག་པ་ཡིན་ཙང་འོ་དེ་ནི་སྐད་ཆ་ལོགས་ག་བཤད་དགོས་ཀྱི་འདུག་ད། དང་པོ་ཨ་ལས་རང་རྒྱལ་གྱི་ཁ་སོ་བའི་སེམས་ཙམ་པའི་ལྟ་བ་ལ་སློབ་སྦྱོང་བྱེད་བཅུག་དེ་ནས་ཐེག་ཆེན་གྱི་ལྟ་བ་དབུ་མའི་ལྟ་བ་ལ་ཁྲིད་དགོས་མཁན་རང་རྒྱལ་གྱི་ཁ་སོ་བའི་སེམས་ཙམ་པའི་རིགས་ཅན་ཆོས་ཁོ་ལ་གཟུང་དོན་རྟོག་པ་སྤོང་ཕྱིར་དང་འཛིན་པ་མི་སྤོང་ཕྱིར་དང་ནི་ཟེར་བའི་སྐད་ཆ་འདི་བཤད་པ་རེད་ཁོའི་ལམ་གྱི་རིམ་པ་པོ་དང་པོ་དེ་འདྲས་འགྲོ་དགོས་པའི་ཕྱིར། རིགས་ཅན་ལ་ཡང་སའི་རྡུལ་ཕྲན་ཆ་མེད་བསགས་པའི། རགས་པ་ཕྱི་དོན་དང་དེ་འཛིན་པའི་ཚད་མ་རྫས་གཞན་སྟོང་བའི་ལྟ་བ་ལ་མ་བཀྲིས་པར་ཤེས་པ་བདེན་མེད་དུ་རྟོགས་མི་ནུས་པས་རྟོགས་པའི་ལྟ་བ་ལ་བཀྲི་མི་རུང་བ་ཡོད་པ་དང། ཉན་ཐོས་ཀྱི་རིགས་ཅན་ལ་ཡང་གང་ཟག་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་བའི་ལྟ་བ་ལ་མ་བཀྲིས་པ

སྟོང་བའི་ལྟ་བ་ལ་མ་བཀྲིས་པར་གང་ཟག་གི་བདག་མེད་རྟོགས་མི་ནུས་པ་ཡོད་པ་དེའི་དབང་དུ་བྱས་པ་ཡིན་པའི་ཕྱིར་རོ། ཅེས་མངོན་པར་རྟོགས་པའི་རྒྱན་འདིར་ཐེག་དམན་ལ་ཆོས་ཀྱི་བདག་མེད་ཕྲ་མོ་རྟོགས་པ་ཡོད་པ་བྱས་བཤད་པ་རེ་མེད་པ་བྱས་བཤད་པའི་སྐབས་གཉིས་བྱུང་བའི་རྒྱུ་མཚན་ཡོད་དེ། འདིར་ལམ་ཤེས་གསུམ་གཏན་ལ་ཕབ་པ་དེས་གདུལ་བྱ་རིགས་ཅན་གསུམ་འོ་རྗེས་སུ་གཟུང་བའི་ཕྱིར་དུ་ཡིན་ཞིང། རྗེས་སུ་གཟུང་རྒྱུའི་ཉན་རང་དེ་ལ་ཡང་ད་ཏག་ཏག་འདི་ནི་མ་བྱུང་གི་འདུག་དེ་སྐད་ཅེས་པའོ། ཡང་ཡང་དང་པོ་ཉིད་ནས་སྟོང་ཉིད་སྟོན་པའི་སྣོད་དུ་མི་རུང། རུང་མཁན་གྱི་ཚེ་མི་རུང་བས་ཆགས་པ། མི་རུང་མཁན་དེ་ལ་ཡང་ནང་གསེས་ཀྱི་གཉིས་ཆགས་པ་ཡིན་པའི་ཕྱིར། སྔོན་ལ་གང་ཟག་རང་རྐྱ་ཐུབ་པའི་རྫས་ཀྱིས་སྟོང་བ་དེ་སློབ་སྦྱོང་བྱེད་བཅུག་ན་མ་གཏོགས་མི་འགྲིག་མཁན་ཅིག་གཅིག་ལ། གཟུང་འཛིན་རྫས་གཞན་སྟོང་བ་ཁོ་ལ་སེམས་ཙམ་པའི་འདོད་པ་ལྟར་གྱི་ལྟ་བ་ཁོ་མ་བསྟན་ན་མི་འགྲིག་མཁན་ཅིག་འོ་ཁོ་ཡོད་ཙང་རྗེས་སུ་གཟུང་རྒྱུའི་གང་ཟག་དེ་ལ་ཁྱད་པར་ཡོད་ཙང་དེ་ནི་དེའི་ཆེད་དུ་མངོན་རྟོགས་རྒྱན་གྱིས་ལམ་གསུམ་བསྟན་པ་རེད་གསུངས་པ་ཡིན་པ་རེད། དེ་ཡང། དང་པོ་ཉིད་ནས་སྟོང་ཉིད་སྟོན་པའི་སྣོད་དུ་རུང་མི་རུང་གཉིས། དེའི་ནང་ནས་ཀྱང་མི་རུང་བ་དེ་བསྟན་མང་ཤོས་ཡོད་ཡིན་པ་རེད་བ་ཕལ་ཆེར་གྱིས་ལམ་གྱི་རིམ་པའི་རྣམ་བཞག་བསྟན་པ་ཡིན་ཞེས་བ་དང་མངོན་རྟོགས་རྒྱན་གྱི་གསུང་དང་པོ་དེའི་སྒང་ལ་འགྲོ་རེ་བྱེད། ཡིན་ན་ཡང་མངོན་རྟོགས་རྒྱན་གྱི་འདི་དཀའ་ལས་ཁག་པོ་རེད་ཞེས་ད་ལྟ་འདིའི་ཁ་ཐུག་ལ་ཐལ་འགྱུར་ལུགས་ལ་དངོས་གནས་དྲང་གནས་བསྡུས་ཏེ་སྐབས་གསུམ་པའི་ཁ་ཐུག་གི་མངོན་རྟོགས་རྒྱན་འདི་རྙོག་དྲ་ཆ་ཚང་ཆ་ཚང་སེལ་ཞིང་བ་དང། རྒྱན་གྱི་དགོངས་པ་མཐར་ཐུག་ཐལ་འགྱུར་དུ་འགྲེལ་བའི་སྐབས་སུ་ཞེས་དེ་ལྟ་བུའི་སྐབས་གཉིས་བྱུང་བ་མ་ཟད། དགོངས་པ་མཐར་ཐུག་ཏུ་རང་རྒྱུད་དུ་འགྲེལ་བའི་སྐབས་སུ་ད་ག་རང་བྱུང་བ་རེད་དེ་རེད་བ།

སྐབས་གཉིས་བྱུང་བ་ཡིན་ཏེ་བརྟེན་པའི་ཆོས་ཀྱི་བྱེ་བྲག་གིས་ཞེས་པའི་སྐབས་སུ་ཡོད་པར་བསྟན། དེ་ནི་མཚན་མར་དམིགས་སྒོ་ནས་ཞེས་པའི་སྐབས་སུའོ། ཉན་རང་ལ་ཆོས་ཀྱི་བདག་མེད་རྟོགས་པ་མེད་པར་བསྟན་པའི་ཕྱིར་བྱེད་དེ་ཐལ་འགྱུར་ལུགས་ལའང་ད་ག་རང་ཡིན་སྲིད་དུ་བ་ཡ་གས་ཡིན་ཏེ། ཐལ་འགྱུར་སྐབས་སུ་དེ་ལྟར་བྱུང་བ་མ་ཟད། རྒྱན་གྱི་དགོངས་པ་རང་རྒྱུད་དུ་འགྲེལ་བའི་སྐབས་སུ་ཡང་གཉིས་བྱུང་བ་ཡིན་གསུངས་སོང་ང་ཐལ་འགྱུར་ལུགས་ལའང་དེ་ལས་གཉིས་བཞག་གོ་དགོས་འདུག་ཐུགས་ཆེ། བརྟེན། བྱེ་བྲག་གིས་ཞེས་པའི་སྐབས་སུ་བསྟན། དེ་ནི་མཚན་མར་དམིགས་སྒོ་ནས་ཞེས་པའི་སྐབས་སུ་མེད་པར་བསྟན་པའི་ཕྱིར་རྟགས་དང་པོ་དེ་དང་དེའི་སྐབས་སུ། འཕགས་པ་སློབ་པ་གསུམ་གྱི་རྒྱུད་ཀྱི་ཆོས་དབྱིངས་ལ་རིགས་མི་འདྲ་བའི་ཁྱད་པར་མེད་ཀྱང་བརྟེན་པ་སྒྲུབ་པ་གསུམ་གྱི་དབྱེ་བས་གནས་སྐབས་རིགས་གསུམ་དང་རིགས་ཅན་གསུམ་གྱི་དབྱེ་བ་འཐད་པ་དང། རྟེན་བརྟེན་པའི་དོན་ཡང་རྟོགས་བྱ་རྟོགས་བྱེད་ལ་ཞེས་ད་ལྟ་ཡང་སྐྱོར་གཅིག་དོན་སོང་རྟོགས་བྱ་རིགས་དེ་ཡང། སེམས་ཀྱི་ངོ་བོ་དང། ཁྱད་པར་ལ་བདེན་པར་སྒྲོ་བཏགས་ནས་འཛིན་པའི་བདེན་འཛིན་གྱི་ཞེན་ཡུལ་མེད་པ་ལ། བྱས་པ། དེ་བཞིན་ཉིད་ཀར་ད་དེ་ལྟར་བཤོས་མོ་བྱས། སེམས་ཀྱི་སྟེང་གི་ཆོས་རང་བཞིན་གནས་རིགས་ཁོ་རང་རང་རེད་དེ་ལྟར་ཡིན་པ་རང་རེད་བ། སེམས་ཀྱི་ངོ་བོ་དང་ཁྱད་པར་ལ་སེམས་ཀྱི་ངོ་བོ་ཟེར་ན་སེམས་གསལ་རིག་ཙམ་ཁོ་རང་བདེན་པ་གྲུབ་པ་འཛིན་པའི་བདེན་འཛིན་ཁོ་སེམས་ཀྱི་ངོ་བོ་ལ་སྒྲོ་བཏགས་མཁན་རེད། སེམས་ཀྱི་ཁྱད་པར་སེམས་སྐྱེ་བ་ཡིན་པར་བདེན་པ་གྲུབ་པ་འཛིན་པ་སེམས་མི་རྟག་པ་ཡིན་པར་བདེན་པ་འཛིན་པ། སེམས་འགག་པ་ཡིན་པར་བདེན་པ་གྲུབ་པ་འཛིན་པའི་བདེན་འཛིན་ངོ་བོ་དང་ཁྱད་པར་ཀུན་བཏགས་པའི་ཀུན་བཏགས་དང་འདྲ་པོ་འདྲ་པོ་རེད་བ། འོ་ཁོ་ཚོ་ལ་དམིགས་ནས་སྒྲོ་བཏགས་མཁན་གྱི་བདེན་འཛིན་གཉིས་ཡོད་རེད་ཁོ་གཉིས་གཉིས་ཀ་ཡི་ཞེན་ཡུལ་དེ་བཀག་སྟེ་སྟོང་ཉིད་ཁོ་དེའི་སྟེང་གི་རྟེན་རང་བཞིན་གནས་རིགས་ཡིན་བསྟན་པ་རེད་མ་རེད།

འཕགས་པའི་གང་ཟག་ཐམས་ཅད་ནི་འདུས་མ་བྱས་ཀྱིས་རབ་ཏུ་ཕྱེ་བའི་སླད་དུ་ཟེར་ན། དེ་མདོ་ཡི་ཚིག་རེད་བ། འདུས་མ་བྱས་ཟེར་ཏེ་སྟོང་ཉིད་ལ་བཞག་པར་འོ་བྱེད་དེ་འཕགས་པའི་གང་ཟག་ཐམས་ཅད་ནི་འདུས་མ་བྱས་ཀྱིས་རབ་ཏུ་ཕྱེ་བའི་སླད་དུ་ཟེར་འཕགས་པའི་གང་ཟག་ཐམས་ཅད་ཀྱིས་སྟོང་ཉིད་མངོན་སུམ་དུ་རྟོགས་པ་རེད་ཟེར། རེད་བ། རང་ལུགས་ཡ་གྱལ་ཁས་ལེན་ཁོ་རང་སྐབས་འགར་རེད་གོ། རིགས་ཀྱི་ཁ་དོག་དེ་རང་རང་ཡིན་པ་ཡོད་སྟངས་དེ་རང་རང་ལ་འཕགས་པའི་གང་ཟག་ཐམས་ཅད་ཀྱིས་སྟོང་ཉིད་མངོན་སུམ་དུ་རྟོགས་ཟེར་གསུངས་ཡོད་རེད་བ། ཏུ་སླད་དུ་ལུང་འདི་དྲངས་ཤིང་མདོ་ཁུངས་སུ་བསྟན་ནས་སྒྲུབ་པར་མཛད་པའི་ཕྱིར་རོ། གཉིས་པ་རྒྱུད་བླ་མ་རྩ་འགྲེལ་དང་འགལ་བ་རྩོད་པ་སྤོང་བ་ལའང་དང་དེ་ནས་མང་ལོ་ཡོད་རེད་དང། ད་དེ་ག་རེ་ཞིག་ཡོང་བ་ཡིན་ན་མང་ལོ་ཡོང་བ་ཡིན་འགྲོ། ས་བཅད་གཉིས་པ་གོ། དེ་གསུམ་པ་ཞིག་ག་རེ་རེད་དང་འདི་བཟོ་ཡས་མི་འདུག་དང། ད་འདི་ག་རེ། གསུང་གི་འདུག་བྱས་ཙང། དར་མ་ཅིག་ཀློག་དང་ཡག་དང་འདི། དེ་དར་མ་ཅིག་ཕྱིན་ན་ཡག་ཡིན་འགྲོ། ལ་བསྡུ་བ་ཞེས་གཉིས་པ་རྒྱུད་བླ་མ་རྩ་འགྲེལ་དང་འགལ་བ་སྤང་བ་ལ་རྩོད་པ་དང་ལན་གཉིས་ཞེས་དང་པོ་ལ་ཁ་ཅིག་གིས་འཕགས་པ་ལ་སྟོང་ཉིད་རྟོགས་མྱོང་གིས་ཁྱབ་པ་དང་དེ་བཞིན་ཉིད་འབྲུ་དུ་འདོད་པ་དེ་མི་འཐད་པར་ཐལ་ཟེར་ཏེ་ཐལ་འགྱུར་རང་ལུགས་ཁས་ལེན་དེ་རེད་མི་འཐད་པར་ཐལ་རྒྱུད་བླ་མ་དང་རྒྱའི་འབྲུ་དུ་ཟེར་བ་ལྟར་ན། འོ་ཉི་མའི་དཀྱིལ་འཁོར་འོད་འབར་བ། མིག་མེད་པས་ནི་མཐོང་བ་མེད་ཅེས་དང། དེའི་ཐད་ཀྱི་འགྲེལ་པ་ལས། མདོར་བསྡུ་ན་གང་ཟག་བཞི་པོ་འདི་ནི། དེ་བཞིན་གཤེགས་པའི་སྙིང་པོ་མཐོང་བ་ལ། མིག་དང་ལྡན་པ་རྣམ་པར་གཞག་པ་ཡིན་ཏེ།

དེ་བཞིན་གཤེགས་པའི་སྙིང་པོ་ལ། མིག་དང་མི་ལྡན་པ་རྣམ་པར་གཞག་པ་ཡིན་ཏེ་ཞེས་གང་གཱའི་ཞེ་སྡང་འདྲེན་མ་བྱེད། བཅོམ་ལྡན་འདས་ཀྱིས་དེ་བཞིན་གཤེགས་པའི་སྙིང་པོ་འདི་ནི། འཇིག་ཚོགས་ལ་ལྟ་བ་ལྷུར་བླངས་ན། འཇིག་ཚོགས་ལ་ལྟ་བར་ལྷུང་བ་རྣམས་དང། འཇིག་ལྟ་མངོན་གྱུར་དུ་རྒྱུད་ལ་ལྡན་མཁན་གྱི་གང་ཟག་དེ་ཚོ་གསུངས་པ། ཕྱིན་ཅི་ལོག་ལ་མངོན་པར་དགའ་བ་རྣམས་དང། བདེན་པ་གྲུབ་པར་འཛིན་མཁན་གྱི་བློ་དེ་ཚོ་རྒྱུད་ལ་ལྡན་མཁན་གྱི་གང་ཟག་དེ་ལ་སྲིད་མཁར་གཙོ་བོར་དེ་བཞིན་སྟོང་པ་ཉིད་ལ་སེམས་རྣམ་པར་གཡེང་བ་རྣམས་ཀྱི་སྤྱོད་ཡུལ་མ་ལགས་སོ་ཞེས་གསུངས་པའི་ཕྱིར།

འཇིག་ལྟ་ལྷན་སྐྱེས་དང་འཛིན་སྟངས་དངོས་འགལ་དུ་ཞུགས་པའི་ལམ་མ་རྙེད་པས་འཇིག་ཚོགས་ལྟ་བ་ལྷུར་བླངས་པས་སོ་སོའི་སྐྱེ་བོ་ཉན་ཐོས་རང་སངས་རྒྱས་ཐེག་པ་ཆེན་པོ་ལ་གསར་དུ་ཞུགས་པའོ་དེ་ཚོ་དེ་འདྲ་དེ་ཚོ་བཞག་བྱས་ལམ་མ་རྙེད་པས་གང་ཟག་དེ་ཚོ་བཞག་བྱས། ཕྱིན་ཅི་ལོག་ལ་མངོན་པར་དགའ་བའི་མི་རྟག་སྡུག་བསྔལ་སོགས། མི་རྟག་སོགས་བཅུ་དྲུག་བདེན་པར་བཟུང་ནས། འོ་ཕྱིན་ཅི་ལོག་ལ་གནས་པ་ཅི་བྱེད་དུ་བ་ཡ་གི་དེ་ནི་སེམས་རྣམ་པར་གཡེང་བ་ཅི་ཡོང་གི་དུ་བ་འོ་བྱེད་དེ་ས་མི་རྟག་སོགས་བདེན་གྲུབ་ཏུ་འཛིན་པ་ད་གང་ཞིག་སེམས་ཙམ་པ་དེ་ཚོ་བཞག་བྱས། བདེན་པར་བཟུང་ནས་མི་རྟག་སོགས་བསྒོམ་པ་ཉིད་བསྒོམ་པའི་ཉན་རང་འགའ་ཞིག་དང། སྟོང་པ་ཉིད་ལ་སེམས་རྣམ་པར་གཡེང་བ། དངོས་པོ་བདེན་པར་འཛིན་པའི་བདེན་འཛིན་ལྷན་སྐྱེས་ཀྱིས་བཅིངས་ལྡན་པ། སྟོང་པ་ཉིད་ལ་སེམས་གཡེང་བ། སྤྱོད་ཡུལ་མ་ལགས་སོ་ཞེས་པའོ། སེམས་གཡེང་བ་ཞེས་པ་དེ་བདེན་འཛིན་ལྷན་སྐྱེས་བདེན་འཛིན་གྱིས་བཅིངས་པའི་གང་ཟག་ཏུ་བཞག་ནས། བཅིངས་པའི་ཐེག་པ་ལ་གསར་དུ་ཞུགས་པའི་བྱང་ཆུབ་སེམས་དཔའ་འགའ་ཞིག་གིས་དེ་ཡོང་དགོས་རེད་པ།

འདོད་ན་མི་འཐད་དེ། དེས་དང་པོ་སྟོང་ཉིད་རྟོགས་པའི་ལྷག་མཐོང་ཐོབ་པ་དང། ཐེག་ཆེན་གྱི་སྦྱོར་ལམ་དུ་འཕོས་པ་དུས་མཉམ་པ་ཡིན་པའི་ཕྱིར། ཞེས་སྨོས། དང་པོ་ཉིད་ནས་ཐེག་ཆེན་རིགས་ངེས་ཤེས་ཕྱི་མ་དེས་ཚོགས་ལམ་དུ་མ་ཞུགས་པའི་སྔ་རོལ་ནས་སྟོང་ཉིད་རྟོགས་པའི་ཕྱིར་སྟོང་བ་ཡིན་པ་ལྟར་བརྟག་པའི་བར། ཡང་དག་ཤེས་ཚོལ་སྔོན་བཏང་སྟེ་དོན་དམ་རྣམ་པར་ངེས་བྱས་ཤིང་ཞེས་གསུངས་པས་འདི་ཚོ་ལུང་དྲངས་ཆོག་གོ། ཡང་དག་ཤེས་ཚོལ་སྔོན་བཏང་དོན་དམ་རྣམ་པར་ངེས་བྱས་ཤིང་ལུང་དྲངས་ཆོག་པ་དེ་ག་རེ་ཟེར་ན། དེ་བཞིའི་ག་རེ་གོ། སློབ་དཔོན་ཞི་བ་འཚོས་གསུངས་པ་རེད། དཀུ་མ། ག་རེ་གོ། དབུ་མ་རྒྱན་ཚིག་མ་རེད། དེ་ཚོ་དྲངས་ཆོག་གོ།

འོ། གང་ཟག་བཞི་པོ་དེས་དེ་བཞིན་གཤེགས་པའི་གསུང་རབ་ལ་མ་བརྟེན་པར། ཉི་མའི་དཀྱིལ་འཁོར། རང་ཉིད་ཀྱིས་སྟོང་ཉིད་རིགས་པ་ཡང་དག་ལ་བརྟེན་ནས་རང་སྟོབས་ཀྱིས་རྟོགས་མི་ནུས་པའི་དོན་ཡིན་མོད། དེས་དཔེ་དོན་གཉིས་པོ་མཚུངས་དགོས་ན་ཐང་རེད། དེ་བཞིན་གཤེགས་པའི་གསུང་རབ་ལ་བརྟེན་ནས་སྟོང་ཉིད་རྟོགས་ཐུབ་དགོས་ན་མི་གཞན་གྱིས་བསྟན་པ་ལ་བརྟེན་ནས་ཉི་མའི་དཀྱིལ་འཁོར་མཐོང་དགོས་རེད་དཱ། མི་ཞར་བ་དེ་ཉིད་ཉི་མའི་དཀྱིལ་འཁོར་གྱི་མཐོང་ཡིན་པ་དང། གཞན་ཡང། ཉན་རང་ལ་སྟོང་ཉིད་རྟོགས་པ་ཡོད་པ་དང། དངོས་པོ་བདེན་མེད་དུ་རྟོགས་པ་ལ། ཐབས་ལ་ཞུགས་པ་དང་དངོས་པོ་བདེན་མེད་དུ་རྟོགས་པ་ལ་ཐབས་ལ་ཞུགས་པ་དང། དེ་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་པ་ལ་ཐབས་མ་ཡིན་པར་ཞུགས་པ་གཉིས། དངོས་པོ་བདེན་མེད་དུ་རྟོགས་མཁན་དེ་ལ་ཐབས་ལ་ཞུགས་པ་དང་ཐབས་མ་ཡིན་པའི་རིང་བ་དང་ཐབས་ཀྱི་རིང་བ་མ་ཡིན་གཉིས་ཟེར་ཡོད་པ་ནང་བཞིན་བྱས་ནས། བདེན་འཛིན་གྱིས་བཅིངས་པ་ལ་ཐབས་མ་ཡིན་པ་ལ་ཞུགས་པ་གཉིས་སུ་ཕྱེ་བའི་ཐབས་ལ་ཞུགས་པའི་ཉན་རང་ཡོད་པའི་ཕྱིར་ཏེ་ཡོད་པ་ཡིན་པ་དང་འགྲེལ་པ་ལས་དེ་ལ་ཐབས་ལ་ཞུགས་པ་ཡང་རྣམ་པ་གཉིས་ཏེ་ཉན་ཐོས་ཀྱི། ཉན་ཐོས་ཀྱི་ཐེག་པ་དང་མཐུན་པ་ཡང་དག་པར་ངེས་པ་ཉིད་དུ་ཞུགས་པ་དང་རང་སངས་རྒྱས་ཀྱི་ཐེག་པ་དང་མཐུན་པའོ་ཞེས་གསུངས་པའི་ཕྱིར་རོ། ཞེས་སོགས་ཐབས་ལ་ཞུགས་པ་དེ་ག་རེ་ཟེར་ན་དངོས་པོ་བདེན་མེད་དུ་རྟོགས་པ་ཐབས་ལ་ཞུགས་པ་ཡིན་ཏེ་དངོས་པོ་བདེན་མེད་རྟོགས་མཁན་དེ་བྱ་དགོས་པ། ད་དངོས་པོ་བདེན་མེད་དུ་རྟོགས་པའི་ལྟ་བ་རང་རྒྱུད་ལ་སྐྱེས་པ་ལ་ཐབས་ལ་ཞུགས་པ་འཇོག་རིགས་པ་ཡིན་ཏེ། དེ་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་པ་ལ་ཐབས་མ་ཡིན་པར་ཞུགས་པ་འཇོག་པའི་ཕྱིར། རྒྱུ་མཚན་དེའི་ཕྱིར་ཁོ་ཁ་ཕར་ལོག་ཚུར་ལོག་བྱེད་ཀྱི་རེད་ཟེར་བ་དེ་དང་འགྲེལ་པ་ལས་མངོན་པའི་ང་རྒྱལ་ཅན་སྟོང་པ་ཉིད་ལྟ་བ་དེ། འདི་ལ་སྟོང་པ་ཉིད་དུ་ལྟ་བ་གང་དག་དེའི་རྣམ་པར་ཐར་པའི་སྒོ་ལ་ཡང་སྟོང་པ་ཉིད་དུ་ལྟ་བར་འགྱུར་རོ། གང་གི་དབང་དུ་མཛད་ནས་འོད་སྲུང་གང་ཟག་གང་ཟག་ཏུ་ལྟ་བ་རི་རབ་ཙམ་ནི་བླ་ཡི་མངོན་པའི་ང་རྒྱལ་ཅན་ཡང་སྟོང་པ་ཉིད་དུ་ལྟ་བ་དེ་ནི་དེ་ལྟར་མ་ཡིན་ནོ། དངོས་པོ་བདེན་མེད་དུ་རྟོགས་པའི་ལྟ་བ་རང་རྒྱུད་ལ་སྐྱེས་པ་ལ་ཐབས་ལ་ཞུགས་པ་འཇོག་རིགས་ཏེ་དེ་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་པ་ལ་ཐབས་མ་ཡིན་པར་ཞུགས་པ་འཇོག་ཕྱིར་དེ་བྲི་བར་བྱ། ཡིན་པ་ཐ་དད་པ་ལས་མངོན་པའི་ང་རྒྱལ་ཅན་སྟོང་པ་ཉིད་དུ་ལྟ་བ་སྟེ། འདི་ལ་སྟོང་པ་ཉིད་དུ་ལྟ་བ་གང་དག་དེའི་རྣམ་པར་ཐར་པའི་སྒོ་ལ་ཡང་སྟོང་པ་ཉིད་དུ་ལྟ་བར་འགྱུར་རོ། གང་གི་དབང་དུ་མཛད་ནས་འོད་སྲུང་གང་ཟག་ཏུ་ལྟ་བ་རི་རབ་ཙམ་ནི་བླ་ཡི། མངོན་པའི་ང་རྒྱལ་ཅན་སྟོང་པ་ཅན་སྟོང་པ་ཉིད་དུ་ལྟ་བ་ནི་དེ་ལྟར་མ་ཡིན་ནོ། དང། དེ་ག་རེ་ལ་གོ་དགོས་པ་རེད།

འཇིག་ལྟ་འདི་ག་རེ་ཡོང་གོང། མགོན་པོ་གསེར་གླིང་པས། ཨོ། མགོན་པོ་གསེར་གླིང་པས་འཇིག་ལྟ་འདི། འཇིག་ལྟ་འདི་སངས་རྒྱས་ཀྱི་གདུང་རྒྱུད་རེད་ནས་གསུང་གི་ཡོད་ས་རེད་བ་འཇིག་ལྟ་སངས་རྒྱས་ཀྱི་གདུང་རྒྱུད་རེད། སངས་རྒྱས་གདུང་རྒྱུད་ཟེར་ད་ར་འཇིག་ལྟ་ཁོ་ཡོད་པའི་རྐྱེན་གྱིས་དེ་ནི་ང་ང་ཟེར་ཟེར་གོ་ང་ཟེར་གོ་ད་གཅེས་སྤྲས་བྱས་ནས་ཨ་ནི་ང་སྡིག་པ་བསགས་ན་སྐྱེ་བ་མཇུག་མ་ལ་གནོད་སྐྱེལ་གི་རེད་བསམ་བྱས་ད་དགེ་བ་བསགས་དགོས་འདུག་ཟེར་འཇིག་ལྟས་ཀུན་ནས་ང་རང་ཚོ་གང་ག་ལོ་ལས་བསགས་ཚད་གང་ག་ལོ་ཨོ་ཡང་མ་རེད་ག་རེ་གོ་རང་ཉིད་ཀུན་ནས་སློང་བྱེད་ཐུན་མོང་མ་ཡིན་པ་ཉོན་མོངས་པས་ཀུན་ནས་བསླངས་པའི་ལས་ཡིན་པས་ཁྱབ་པའི་ཕྱིར། ཡིན་ད་དེ་ལྟ་བུའི་ཐུན་མོང་མ་ཡིན་པའི་ཉོན་མོངས་པ་ཀུན་ནས་སློང་བྱེད་ཉོན་མོངས་པ་ཐུན་མོང་མ་ཡིན་པའི་ཉོན་མོངས་པ་སུ་ཞོག་ཟེར་ན་འཇིག་ལྟ་ཞོག་ཟེར་རོ། བྱས་ཙང་ང་ཚོས་ལས་དགེ་བ་བསགས་ཚད་གང་ག་ལོ། འཇིག་ལྟས་ཀུན་ནས་བསླངས་པའི་ལས་རྐྱང་རྐྱང་རེད་དོ། འཇིག་ལྟ་ཁོས་ཕན་འདོགས་ཡིད་བཞིན་ཡོང་གི་འདུག་བ་ང་རང་ཚོར་ཕན་འདོགས་ཡོང་གི་བ། རེད་བ། སྟོང་པ་ཉིད་ཟེར་གོ་སྟོང་པ་ཉིད་ཟེར་དུས་ང་རང་ཚོ་བདེན་པས་སྟོང་བ་ལ་མ་བྱས་པར་བྱས། འོ་ཐ་སྙད་དུ་ཡོད་པས་སྟོང་བའོ་བྱས་སོང་ན་དེ་ནི་ལས་འབྲས་སྐུར་འདེབས་རེད་བ་ལས་འབྲས་མེད་པ་ཁས་ལེན་ལས་འབྲས་མེད་པ་ལེན་ན། ད་དགེ་སྡིག་ལ་སྤང་བླང་ཙམ་བྱེད་ཀྱི་མ་རེད་མ་བྱས་ན་དམྱལ་བ་ལ་སྐྱེ་ཡོང་ས་འོ་དེ་དེ་ལྟར་མ་ཡིན་ནོ་དེ་རང་ཡིན་མེད་འགྲོ་བསམ་བསྡད་ཐག་རག་སྟེ་མངོན་པའི་ང་རྒྱལ་ཅན་ཟེར་དེ་དེ་ཡིན་པ་ན་མེད་ན་མི་ཤེས་འོ་ཐུགས་རྗེ་ཞེས་གསུངས་པའི་ཕྱིར་ཁ་ཅིག་ཐེག་དམན་ལ་སྟོང་ཉིད་རྟོགས་པ་མེད་པར་ཐལ་རྒྱུད་བླ་མ་ལས་འདོད་ཆེན་མུ་སྟེགས་ཉན་ཐོས་དང། ཡང་ཡང་རྒྱུད་ལུང་ཅིག་དྲངས་རེད་མུ་སྟེགས་དང་རང་བྱུང་རྣམས་ཀྱི་སྒྲིབ་རྣམ་བཞི་ཞེས་གསུངས་པའི་ཕྱིར་འགྲེལ་པ་ལས་ཀྱང་དེ་ལ་ཐེག་པ་ཆེན་པོ་ལ་ཡང་དག་པར་གནས་པའི་སེམས་ཅན་སྒྲིབ་པ་མེད་པ་རྟོགས་པ་མ་གཏོགས་པ་གཞན་སེམས་ཅན་རྣམ་པ་བཞི་པོ་འདི་ལྟ་སྟེ། འདོད་ཆེན་ཅན། མུ་སྟེགས་ཅན། ཉན་ཐོས་དང་རང་སངས་རྒྱས་དེ་དག་གིས་ནི་དེ་བཞིན་གཤེགས་པའི་ཁམས་མི་རྟོག་པ། དེ་བཞིན་གཤེགས་པའི་ཁམས་ཟེར་ན་སྟོང་པ་ཉིད་བཞག་རྒྱུའི་རང་བཞིན་ནོ། དེས་ན་བདག་ཐ་ཡག་གཅིག་པ་ཡིན་པར་གང་ཟག་བཞི་པོ་དེ་ལ་ག་རེ་ཟེར་ན། ག་རེ་གོ་རང་བཞིན་གྱིས་གྲུབ་པ་འཛིན་པའི་འཛིན་པ་དེ་ཀའི་ཞེན་ཡུལ་མེད་པར་རྟོགས་མ་མྱོང་མཁན་གྱི་གང་ཟག་བཞི་པོ་དེའི་སེམས་ཀུན་དུ་བ་ཀོ་དང་གཅིག་པ་ཞིག་བཞག་ན་འགྲིག་ཡོང་བ་ཡིན་མེད་འགྲོ། འོ་ཅན། རྣམ་པ་བཞི་པོ་འདི་ལྟ་སྟེ། འདོད་ཆེན། མུ་སྟེགས་ཉན་ཐོས་དང་རང་སངས་རྒྱས་ཏེ་དེ་དག་གིས་ནི་དེ་བཞིན་གཤེགས་པའི་ཁམས་མི་རྟོགས་པ་དང། མངོན་དུ་བྱེད་པར་མི་འགྱུར་བའི།

ས་དེའི་དབང་གིས་འཁོར་བར་འཁོར་བ་དང། དེ་ལྟར་འཁོར་བ་དེ་ཡང་དེ་བཞིན་གཤེགས་པའི་སྙིང་པོ་མངོན་སུམ་དུ་མ་རྟོགས་པའི་དབང་གིས་ཡིན་པར་གསུངས་པའི་ཕྱིར་ཏེ། བྱས་ན་འཁོར་བར་འཁོར་བ་དེ་གང་དུ་སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་མི་ཤེས་པས་ནི་འགྲོ་བ་འཁྱམས་གྱུར་པ་དེ་དག་ཐུགས་རྗེ་མངའ་བས་ཐབས་ཚུལ་རིགས་པ་བརྒྱ་དག་གིས་ནི་འཛུད་པར་བྱའོ་དེ་རང་རང་རེད་གསུང་དགོས་བ། དེ་ག་རེ་ཟེར་ན། སེམས་ཅན་འཁོར་བར་འཁོར་བ་དེ་ག་རེ་ཟེར་ན། འོ། དེ་ལྟར་ག་རེ་གོ་ད་ལྟ་འདི། འོ། རྣམ་ཐར་སྒོ་གསུམ་ཡིན་ན་ག་རེ་ཡིན་ན་ཡུལ་གྱི་རྣམ་ཐར་སྒོ་གསུམ་དེ་མ་རྟོགས་པའི་དབང་གིས་འཁོར་བར་འཁོར་བ་རེད་ཟེར་བ། དེ་ལྟར་ན་འཁོར་བ་ལས་གྲོལ་བ་ལ། དེ་གསུམ་དེ་རྟོགས་དགོས་རེད་ལབ་ཀྱི་ཡོད་ཨ་རོ་ཨོ་ད་ག་རང་རེད་བཞག་བྱས། འོ་ཡིན་ཡང་དེ་བཞིན་གཤེགས་པའི་སྙིང་པོ་མངོན་སུམ་དུ་མ་རྟོགས་པའི་དབང་གིས་ཡིན་པར་གསུངས་པའི་ཕྱིར་ཏེ། འགྲེལ་པ་ལས་དེ་ལྟར་བྱིས་པ་བག་ལ་ཉལ་དང་ལྡན་པ། ལྡན་པ། མཚན་མར་འཛིན་པ་ཅན་གྱིས་དམིགས་པ་ལ་སྤྱོད་པ་དེ་དག་ལ་ནི་ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་པ་ཀུན། ཀུན་འབྱུང་བ་ལས། ཉོན་མོངས་པ་ཀུན་འབྱུང་བ་ལས་ནི། ལས་ཀུན་འབྱུང་ངོ། ལས་ཀུན་འབྱུང་བ་ལས་ནི་སྐྱེ་བ་ཀུན་འབྱུང་དང་ཐོས་ཤེས་མོངས་པ་ཅན། བྱིས་པ་རྣམས་ཀྱི་ཉོན་མོངས་པ་དང་ལས་དང་སྐྱེ་བའི་ཀུན་ནས་ཉོན་མོངས་པ་འདི་ཐམས་ཅད་ཀྱང་ཁམས་གཅིག་ཡང་དག་པ་ཇི་ལྟ་བ་བཞིན་མ་ཤེས་པས་འོ། མ་ཤེས་པས་རབ་ཏུ་འཇུག་གོ། ཁམས་གཅིག་པོ་ག་རེ་རེད་ཟེར་ན་བདེ་བར་གཤེགས་པའི་ཁམས། བདེ་བར་གཤེགས་པའི་ཁམས་ཟེར་ན་སྟོང་ཉིད་སེམས་ཆོས་དབྱིངས་རང་བཞིན་གནས་རིགས་ང་རང་ཚོའི་རྒྱུད་ལ་ཡོད་མཁན་གྱི་སེམས་ཀྱི་སྟེང་གི་ཆོས་དབྱིངས་རང་བཞིན་གནས་རིགས་དེ་ཁོ་མ་རྟོགས་པ་ལ་བརྟེན་ནས། དེའི་དབང་གིས་བྱས་པ་རེད་ཅེས་ཞེས་གསུངས་པའི་ཕྱིར་རོ། དག་འདུག་ཅེ་ན། འཁོར་བ་དེ་ལས་བཟློག་པ་ལ་ཡང་དེ་བཞིན་གཤེགས་པའི་སྙིང་པོ་མངོན་སུམ་དུ་རྟོགས་པ་ལ་རག་ལས་པར་གསུངས་པ་ཡིན་ཏེ་རྒྱུད་བླ་མའི་འགྲེལ་པར་བྱས་ནས་མདོ་དྲངས་པ་ལས་འདི་ཡང་དག་ཡིན་པ་རེད་མདོ་དེ་ཚུར་བོད་ལ་ཚུར་འགྱུར་མེད་པའི་རྟགས་བསྟན་པ་ཡིན་པ་རེད། མདོ་ག་རེ་ག་རེ་ཟེར་གླེང་མོ་ཞེས་རྒྱུད་བླ་མའི་ད་འགྲེལ་པ། རྒྱུད་བླ་མའི་འགྲེལ་པ་དེ་ག་རེ་ཟེར་ན་རྒྱུད་བླ་ཐོགས་འགྲེལ་དེ་ཡིན་པ་རེད་འཕགས་པ་ཐོགས་མེད་ཀྱི་ཟེར་དུས་རྒྱུད་བླ་ཐོགས་འགྲེལ་ཟེར་གྱི་ཡོད་པ་འོ་ཁོའི་ནང་ལས། འཇམ་དཔལ་སྐྱེ་བ་མེད་ཅིང་འགག་པ་མེད་པ་ལ་ནི་སེམས་དང་ཡིད་དང་རྣམ་པར་ཤེས་པ་མི་འཇུག་གོ། སྐྱེ་བ་མེད་ཅིང་འགག་པ་མེད་པ་ལ་ནི་སེམས་དང་ཡིད་དང་རྣམ་པར་ཤེས་པ་མི་འཇུག་གོ། གང་ལ་སེམས་དང་ཡིད་དང་རྣམ་པར་ཤེས་པ་མི་འཇུག་པ་དེ་ལ་ནི། ཀུན་ཏུ་རྟོག་པ་གང་ཞིག་ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་པར་འགྱུར་བ་ཀུན་ཏུ་རྟོག་པ་གང་ཡང་མེད་དོ་ཚུལ་བཞིན་མ་ཡིན་པ་ཡིད་ལ་བྱེད་པར་རབ་ཏུ་སྦྱར་བ་དེ་དག་དེས་ནི་མ་རིག་པ་ཀུན་ནས་སློང་བར་མི་བྱེད་དོ། བདག་འདིར་ཡན་མང་ཡོང་དུས་ཙམ། འཇམ་དཔལ་སྐྱེ་བ་མེད་ཅིང་འགག་པ་མེད་པ་ལ་ནི། སྐྱེ་བ་མེད་ཅིང་འགག་པ་མེད་པ་ཟེར་དེ་ད་ག་ཟེར་ཡུལ་ལ་མེད་པ་ཙམ་ལ་མ་བྱེད་པ་བྱས་ནས་ཁོ་མེད་པ་དེ་རྟོགས་བསྡད་མཁན་དེ། རྟོགས་བསྡད་མཁན་དེ། སྐྱེ་བ་མེད་པ་དང་འགག་པ་མེད་པ་སོགས་ཐ་སྙད་དུ་སྐྱེ་བ་དང་འགག་པ་མེད་པ་བཤད་ཕྱིར་རང་བཞིན་གྱིས་གྲུབ་པའི་སྐྱེ་བ་མེད་པ་དང། རང་བཞིན་གྱིས་གྲུབ་པའི་འགག་པ་མེད་པ་རྟོགས་མཁན་གྱི་གང་ཟག་དེ་ལ་ནི་ད་སེམས་དང་ཡིད་དང་རྣམ་པར་ཤེས་པ་མི་འཇུག་གོ་ཟེར་དུས་ད་ག་རེ་ཟེར་ན་འོ་དེ་དེའི་རྒྱུད་ལ་བདེན་འཛིན་གྱིས་འཇུག་གི་མ་རེད་ཟེར་གི་ཨ་རོ་སེམས་དང་ཡིད་དང་རྣམ་པར་ཤེས་པ་མི་འཇུག་ད་སེམས་དང་ཡིད་དང་རྣམ་པར་ཤེས་པ་མ་འཇུག་ན་ཁོས་ཀུན་ནས་བསླངས་པའི་རྟོག་པ་ཚུལ་བཞིན་མ་ཡིན་པའི་རྣམ་རྟོག་དེ་སྐྱེ་གི་མ་རེད། ཚུལ་བཞིན་མ་ཡིན་པའི་རྣམ་རྟོག་དེ་མ་སྐྱེས་ན་ཁོ་ལ་བརྟེན་ནས་ཆགས་སྡང་གཉིས་རབ་ཏུ་འཇུག་པར་མི་བྱེད། འོ་མ་རིག་པ་ཀུན་ནས་སློང་བར་མི་བྱེད་དོ་ཟེར་མ་རིག་པ་ཀུན་ནས་ལྡང་བ་མེད་པ་གང་ཡིན་པ་དེ་ནི་དེ་ནི་སྲིད་པའི་ཡན་ལག་བཅུ་གཉིས་ཀུན་ནས་ལྡང་བ་མེད་ཟེར་དེ་ནི་ཆགས་སྡང་གཉིས་པོ་མ་སྐྱེས་ན་ད་ག་རེ་རེད་ཁོ་ལ་བརྟེན་ནས་ཆགས་སྡང་གཉིས་པོ་དེ་མེད་ན་ད་ག་རེ་རེད་སྲེད་ལེན་གཉིས་མེད་ཆགས་རེད་ད་ཨ་ལེ། ཆགས། ག་རེ་མགོ་ལྟ་བ་ག་རེ་ཡིན་ནའང་མེད་ན་མེད། ཆགས་པ་མེད་ན་སྲེད་ལེན་གཉིས་མེད་པ་ཆགས་རེད་སྲེད་ལེན་གཉིས་མེད་ན་ད་ག་རེ་རེད་མི་ཤེས་སྲིད་པའི་རྒྱུ་ཡིན་ཡང་མ་བརྗོད་སྲེད་པ་ཉིད་བཤད་པ་ཟེར། སྲེད་པ་མེད་ན་དེ་ནི་འཁོར་བར་སྐྱེ་བ་ལེན་མི་འདུག་ཟེར་སོང་ཨ། རྒྱུན་ནི་འཕེན་པར་བྱེད་ཕྱིར་དང་དེ་མ་ཐག་ཕྱིར་ལས་ཀྱང་མིན་སྲེད་པ་དེ་ཨ་དེ་མི་དེ་མི་བྱེད་དགོས་ཤེས་ཤེས་ཨ་མ་གོ་རེ་ཞེས་སོང་སོང་ཨ། འོ་དེའི་རྒྱུ་མཚན་གྱིས་ད་འདོད་ཆགས་མེད་ན་སྲེད་པ་མེད་མེད་པ་ཆགས་འགྲོ་བ་རེད་ཨ། མ་རིག་པ་ཀུན་ནས་སློང་བར་མི་བྱེད་དོ། མ་རིག་པ་ཀུན་ནས་ལྡང་བ་མེད་པ་དེ་ལ་ནི་སྲིད་པའི་ཡན་ལག་བཅུ་གཉིས་ཀུན་ནས་ལྡང་བར་མི་བྱེད་དེ་ཞེས་གསུངས་པའི་ཕྱིར་རོ། དེ་ལྟར་ཡིན་ཀྱང། འོ་འཁོར་གསུམ་རྣམ་པར་རྟོག་པ་གང་ཞེས་གསུངས་པའི་ལུང་དེ་དག་གིས་སྐྱོན་མེད། དེ་ནི་དང་པོ་ཉིད་ནས་ཐེག་དམན་དུ་རིགས་ངེས་པའི་སྟོང་ཉིད་སྟོན་པའི་སྣོད་དུ་མི་རུང་ཐེག་དམན་གྱི་གང་ཟག་འགའ་ཞིག་ལ་དེ་འདྲའི་ཡོད་པ་མ་རེད་ཅེས་འཁོར་གསུམ་རྣམ་པར་རྟོག་པ་གང། དེ་ནི། དེ་ནི་ག་རེ་ཤེས་བྱའི་སྒྲིབ་པར་འདོད་སོགས། དེ་འདྲའི་དེ་ཉན་ཐོས་ཀྱི་མ་ནི་ཡོད་པ་རེད་བ། དག་གིས་ཟས་བཟུང་བ་དང་པོ་ཉིད་ནས་ཐེག་ཆེན་ལ་དབུ་མའི་ལྟ་བ་ལ་དྲིས་མི་འཇོག་བ་ཅེས་སེམས་ཙམ་པའི་ལྟ་བ་ལ་རྗེས་སུ་བཟུང་བའི་ཕྱིར

ངས་ལྷག་མཐོང་དང་པོ་ཐོབ་ཡོང་དུས་ད་བར་སྟོང་ཉིད་རྟོགས་པའི་ལྷག་མཐོང་ཐོབ་མཁན་ཞིག་འདུག་མོད་དེ་རྩད་བཅད་དགོས་ཨ་ལི། ད་དེ་ཡོད་མ་རེད་ཞེས་དེ་བཞིན་རིགས་ངེས་དང་མི་ངེས་མེད་ཨ་ལི་གང་ལྟར་ཀྱང་དེ་སྟོང་ཉིད་ནི་མི་རྟོགས་རེད་ད། ད་སྟོང་ཉིད་མི་རྟོགས་ན་ད་སྟོང་ཉིད་རྟོགས་པའི་ལྷག་མཐོང་ཐོབ་པ་ལ་མི་རྟག་པ་རྟོགས་པའི་ལྷག་མཐོང་ཐོབ་དགོས་ངོ་གར་བྱེད་ཡ་རེད་རྒྱུ་མཚན་ཤོད་རྒྱུ་དང། ཡ། དེ་རྒྱུ་མཚན་ཤོད་ན་དེ་འགྲིག་སྟེར་ཡ་ན།

བཤད་པ་ལ། གཞུང་སྤྱིའི་བསྡུ་བ་དང་གཞུང་དོན་དངོས་བཤད་པ་གཉིས་དང་པོ་ལ་ཟེར་ས་ཡོན་ཏན་སྟོན་པ་དག་འགྲེལ་བྱེད་དེ་ས་བཅད་སུ་འགྲིག་ག་བྱེད་སའི་ཡོན་ཏན་སྟོན་པས་མཇུག་བསྡུ་བ་བྱེད་རྒྱས་པ་བཤད། དང་པོ་ལ་ས་དེའི་ཚུལ་ཁྲིམས་ཡོངས་སུ་དག་པར་བསྟན་པ་དང་ཚུལ་ཁྲིམས་ཀྱི་བསྔགས་པ་བཤད་པ་དང་ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་དང་མ་འདྲེས་པ་བཤད་པ། ཚུལ་ཁྲིམས་ཀྱི་ཕར་ཕྱིན་གྱི་དབྱེ་བ་བཤད་པ་དང་བཞི་བྱེད། དང་པོ་ལ། ས་འདིར་རྨི་ལམ་གྱི་གནས་སྐབས་སུ་ཡང་འཆལ་བའི་དྲི་མ་སྤངས་པའི་སྒོ་ནས། ཚུལ་ཁྲིམས་ཀྱི་ཕར་ཕྱིན་ཉམས་ལེན་ལྷག་པར་ཐོབ་པའི་ཚུལ་དང། ཉེས་བྱས་སྡོམ་པའི་ཚུལ་ཁྲིམས་རྣམ་པར་དག་པའི་སྒོ་ནས་དགེ་བཅུ་རང་གི་ངང་གིས་གསོག་པའི་ཡོན་ཏན་ཐོབ་པ། འོ་ཐོབ་བྱེད། ཐོབ་པ་ཡིན་ནོ་ཞེས་འཆད་པར་བྱེད་པ་ལ་དེ་ཚུལ་ཕུན་ཚོགས་ཡོན་ཏན་དག་ལྡན་ཞེས་པ་ནས་དམ་པའི་ལས་ལམ་བཅུ་ཆར་སོག་པར་བྱེད་ཅེས་པའི་བར་དུ་གསུངས་པ་རེད་བྱེད། ས་དང་པོའི་གནས་སྐབས་སུ་ཡང་དགེ་བཅུ་རྫོགས་པར་གསོག་པ་ཡོད་ཀྱང་བྱེད་ས་དེར་རྨི་ལམ་གྱི་གནས་སྐབས་སུ་ཡང་འོ་ཡ་འཆལ་ཁྲིམས་ཀྱི་ཚུལ་ཁྲིམས་འཆལ་བའི་དྲི་མ་སྤངས་པས་ས་དང་པོའི་གནས་སྐབས་ལས་ཀྱང་ཆེས་ལྷག་པའི་ཡོན་ཏན་ཐོབ་པ་ཡིན། ཚུལ་ཁྲིམས་ཀྱི་ཕར་ཕྱིན་ཉམས་ལེན་ལྷག་པར་ཐོབ་ཐོབ་ཟེར་གྱི་བསམ་བློ་དེ་བཏང་གི་བ་ཡིན་པ་འདྲ།

ཆ་ག་རང་ངོས་རྨི་ལམ་གྱི་གནས་སྐབས་སུ་ཡང་འཆལ་ཁྲིམས་ཀྱི་དྲི་མས་མ་གོས་པར་བྱེད་ཐུབ་པ་དེ་རྩ་ས་གཉིས་པ་ལས་མ་གཏོགས་ཡོད་ས་མ་རེད་བ་འོག་ཐུག་ཅན་བྱུང་བ་རེད། ད། འཆལ་ཁྲིམས་དེའི་དེ་ལ་བྱ་བ་མེད། ཚུལ་ཁྲིམས་ཁོ་ན་ལ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་དང་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས། ནི་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་གསུམ་ཡོད་ལ་དེའི་མི་མཐུན་ཕྱོགས་ག་ཚོད་ཡོད་ན་ཡང་དེ་འདྲའི་གང་ཡང་རུང་བ་ཅིག་གོས་སོང་ན་འཆལ་ཁྲིམས་ཀྱིས་གོས་པ་རེད་འགྲོ་བ་རེད་བ། སྤྱིར་བཏང་ང་ཚོ་འཆལ་ཁྲིམས་ཟེར་ན་ཡིན་གཅིག་མིན་གཅིག་མི་དགེ་བཅུ་མི་དགེ་བཅུ་པོ་གང་རུང་གཅིག་གིས་གོས་དགོས་མ་རེད་པ་དེ་ལས་གཞན་པའི་འོ། ཡོད་གར་འོ་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་དེ་གི་མི་མཐུན་ཕྱོགས་གང་ཡང་རུང་བ་ཅིག་གོས་ན་ཡང་འཆལ་ཁྲིམས་ཀྱིས་གོས་འགྲོ་བ་རེད་བྱས་ཙང་དེ་སད་པའི་གནས་སྐབས་སུ་དེ་འདྲའི་འཆལ་ཁྲིམས་ཀྱིས་མ་གོས་པ་དེ་ས་དང་པོ་ན་འདུག་རྨི་ལམ་གྱི་གནས་སྐབས་སུ་ཡང་དེ་ལྟ་བུས་མ་གོས་པ་དེ་ས་གཉིས་པ་ན་མ་གཏོགས་མེད་ཙང་ཉམས་ལེན་ལྷག་པར་ཐོབ་ཚུལ་དེ་ཡིན་པ་རེད། འཆད་པ་ལ་དགེ་བའི་ལམ་འདི་ལྟ་ཞིག་བཅུ་ཆར་ཡང་ཞེས་པ་ནས་ཞི་འོད་ཆགས་པར་དེ་དག་གིས་རྣམ་མཛེས་ཞེས་བར་གསུངས་བྱས། ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་རྣམ་པར་དག་ཀྱང་ཚུལ་ཁྲིམས་ཀྱི་འཁོར་གསུམ་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་ན་བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པར་མ་དག་དེ་རང་རང་ནས་གཅིག་ཕྱིན་པ་རེད་གང། ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་ཆ་ཚང་དག་བྱས་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ལ་སོགས་པ་དེ་འདྲའི་ཚུལ་ཁྲིམས་རྣམ་པ་ཆ་ཚང་དག་ན་ཡང། ཚུལ་ཁྲིམས་ཀྱི་འཁོར་གསུམ་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་སོང་ན་འཆལ་བའི་ཚུལ་ཁྲིམས་གཅིག་གིས་གོས་ཚགས་སོང་བ། བཀོད་པ་དཀར་ཚང་བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པར་དག་མ་སོང་བ་མ་དག་རྩ་རྨི་ལམ་གྱི་གནས་སྐབས་སུ་དེ་ལྟར་འཛིན་པ་ལ་སོགས་པ་དེ་ཡོངས་སུ་སྐྱེ་བ་ཡིན་པ་རེད།

ཚུལ་ཁྲིམས་ཀྱི་འཁོར་གསུམ་བདེན་པར་བདེན་མེད་དུ་མངོན་སུམ་དུ་རྟོགས་པ། རྟོགས་པས་བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པར་དག་པ་ཡིན་ནོ་ཞེས་འཆད་པ་ལ་གལ་ཏེ་དེ་ནི་ཁྲིམས་དག་རང་བཞིན་ལྟ་ཞེས་པ་ནས་གཉིས་བློའི་རྒྱུ་བ་ཡང་དག་བྲལ་བར་འགྱུར་ཞེས་པའི་བར་གསུངས། གཉིས་པ་ཚུལ་ཁྲིམས་ཀྱི་བསྔགས་པ་བཤད་པ་ལ། བསྔགས་པ་བཤད་པ་ལ། སྦྱིན་པའི་འབྲས་བུ་བདེ་འགྲོའི་རྟེན་ལ་ལོངས་སྤྱོད་པ་ཚུལ་ཁྲིམས་ལ་རག་ལས། འོ་དེ་ལ་སྐྱེ་བ་བརྒྱུད་མར་ལོངས་སྤྱོད་ཡང་ཚུལ་ཁྲིམས་ལ་རག་ལས། ཚུལ་ཁྲིམས་རྣམ་པར་དག་པ་མ་རག་ལས་པ་དང་ཚུལ་ཁྲིམས་དག་ག་རེ་ཟེར། དེ་ལ་སྦྱིན། སྦྱིན་པའི་འབྲས་བུ་ཅེས་པ་ལ་སྦྱིན་པའི་འབྲས་བུ་དེ་བདེ་འགྲོའི་རྟེན་ལ་སྨིན་པ་ཞིག་ལོངས་སྤྱོད་པར་བྱེད་པ་ལ་ཚུལ་ཁྲིམས་མེད་ན་ཚུལ་ཁྲིམས་མེད་ན་བདེ་འགྲོ་སྐྱེ་ཡ་མ་རེད་བདེ་འགྲོ་སྐྱེ་ཡ་མེད་ན་ད་ཨར་སྦྱིན་པའི་འབྲས་བུ་དེ་ངན་འགྲོ་ལ་སྨིན་འགྲོ་ཨ་རེད་དེ་ནི་བསྐྱེད་བཅས་དངོས་འདུ་ཡོངས་སུ་ཟད་པས་ན་ཕྱིན་ཆད་དེ་ལ་ལོངས་སྤྱོད་འབྱུང་མི་འགྱུར་བ་ཟེར་ཡ་འོ་ཆགས་ཡོད་ཨ་ཡིན་པ་རེད་མ་གལ་སྐྱེད་ཀ་བྱས་སྐྱེད་ཀ་བྱས་མ་རྩ་བྱས་གཉིས་ཀ་ཟད་ཡོང་ནས་ད་ཨ་རེད་ཟེར་སྐྱེད་ཀ་དང་མ་རྩ་གཉིས་ཀ་མེད་དུས་ད་ནི་གཞུག་མ་དེ་ལ་ཨ་ནི་ད་དབུལ་པོ་ཆགས་འགྲོ་གི་རེད་ཟེར་ད་མ་གལ་ངན་འགྲོ་ལ་སྨིན་ན་ཟེར་སྦྱིན་པའི་འབྲས་བུ་ང་རང་དུ་ལྟ་བུ་ལ་གཟིགས་ཡར་དང། སྦྱིན་པའི་འབྲས་བུ་དེ་ངན་སོང་དུ་སྨིན་སོང་ན་ད་ད་རེད་བྱས་མ་ངན་སོང་ན་ད་རེད་སྔོན་མའི་གང་ལོངས་སྤྱད་རྒྱུ་སྔ་མས་གཅིག་ཡོད་རེད་འབྲས་བུ་ཆེ་རུ་འཁོར་ལ་ལོངས་སྤྱད་བསྡད་རྒྱུ་མ་གཏོགས་གསར་དུ་དགེ་བ་གསོག་པ་དེ་སྦྱིན་པ་བཏང་བ་ལ་སོགས་པ་དེ་མེད་རེད་མེད་ན་ད་ད་རེད་སྔོན་མའི་སྦྱིན་འབྲས་བུ་དེ་མི་འཁོར་བྱ་ཙང་སྐྱེད་ཀ་དང་མ་རྩ་གཉིས་ཀ་ཟད་བསྡད་རྒྱུ་ཡིན་པར་བ་ཕྱིན་ཆད་དེ་ལ་ལོངས་སྤྱོད་འབྱུང་མི་འགྱུར་བྱས་བདེ་འགྲོའི་རྟེན་ལ་ད་དེ་གཅིག་ཟེར་ཚུལ་ཁྲིམས་ལ་རག་ལས་པ་བྱས་དེ་ལ་སྐྱེ་བ་བརྒྱུད་མར་ལོངས་སྤྱོད་པ་དེ་ཚུལ་ཁྲིམས་ཀྱི། སྦྱིན་པའི་འབྲས་བུ་དེ་ལ་སྐྱེ་བ་བརྒྱུད་མར་ལོངས་སྤྱོད་པ་ལ་བདེ་འགྲོ་ནས་བདེ་འགྲོ་བདེ་འགྲོ་འདི་འདྲ་ཅི་གང་ཅི་སྦྱིན་པ་གཏོང་ས་ཅིག་ལ་རྟག་པར་ཅིག་སྐྱེ་དགོས་པ་རེད་བ། སྦྱིན་པ་གཏོང་ས་ཅིག་ལ་རྟག་པར་སྐྱེ་སོང་ན། སྔ་མའི་སྦྱིན་པ་བཏང་བའི་འབྲས་བུ་གོ་ཕྱི་མ་དེ་ལ་མྱོང། ཡང་དེ་དུས་སུ་སྦྱིན་པ་བསགས་པ་ཡང་དང་ཡང་སྐྱེ་བ་གཞུག་མ་དེ་ལ་སྦྱིན་པའི་འབྲས་བུ་མྱོང་ཐུབ་ཡས་ཏེ། བདེ་འགྲོ་ནས་བདེ་འགྲོ་སྐྱེ་བ་མེད་ན་ངན་འགྲོ་ལ་སྦྱིན་པ་གཏོང་ས་སུ་མེད་ཡིན་པར་བ། འོ་འདུག་སེ་ཚུལ་ཁྲིམས་རྣམ་པར་དག་ན་ངན་སོང་ལས། མྱུར་དུ་ཐར་བ་དང། འོ་ཐུགས་ཆེ། རག་ལས་པ་ཚུལ་ཁྲིམས་རྣམ་པར་དག་ན་ངན་སོང་ལས། མྱུར་དུ་ཐར་བ་དང། མངོན་མཐོ་ངེས་ལེགས་གང་ཐོབ་པའི་རྒྱུར་ཚུལ་ཁྲིམས་ཀྱི་བསྔགས་པ་ཡིན་ཞེས་དེར་བ་གཏན་ཚིགས། གང་ཟག་དེ་གཅིག་མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཟེར་གྱི་རེད། འཆད་པ་ལ། སྦྱིན་པས་ལོངས་སྤྱོད་དག་ནི་འགྲོ་ངན་ན། སྐྱེ་བོ་ཚུལ་ཁྲིམས་རྐང་པ་ཉམས་ལ་འབྱུང། བསྐྱེད་བཅས་དངོས་འདུ་ཡོངས་སུ་ཟད་པས་ན། ཕྱིན་ཆད་དེ་ལ་ལོངས་སྤྱོད་འབྱུང་མི་འགྱུར་ཏེ་ཨོ་ད་གིན་དེ་རེད་ད་གིན་ཡག་གི། སྦྱིན་འབྲས་བདེ་འགྲོའི་རྟེན་ལ་སྨིན་པ་ལོངས་སྤྱོད་པ་ཚུལ་ཁྲིམས་ལ་རག་ལས། བསྐྱེད་བཅས་དངོས་འདུ་ཡོངས་སུ་ཟད་པས་ན། ག་རེ། བསྐྱེད་བཅས་དངོས་འདུ་ཟད་ན་དངོས་པོའི་འདུ་བ་ཟད་ན་ག་རེ།

འོ་དེ་གཉིས་ཀ་ཟད་འགྲོ་བ་རེད་བཤད་པ་རེད་ཡིན་པའི་རྟགས་སྒོ་གང་དག་རེད། ད་དེས་དེ་ལ་སྦྱིན་པའི་འབྲས་བུ་སྦྱིན་པ་གསར་དུ་གཏོང་ཐུབ་ཀྱི་ཡོད་མ་རེད་ཨ་ནི་ད་ག་རེད། ཨ་ཧང་འདུག་སེ་མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཅེས་གསུངས། དོན་ནི་ག་རེ་ཡིན་པ་ན་ཞེས་པའི་བར་གསུངས་ཅེས་གསུམ་པ་ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་དང་མ་འདྲེས་པ་བཤད་པ་ལ་ཀླུ་གཙང་སྦྲ་ཆེ་ཇི་ལྟར་རྒྱ་མཚོ་རོ་དང་ལྷན་ཅིག་ཏུ་བཀྲ་ཤིས་སྣ་ནག་མ་དང་ལྷན་ཅིག་བཞིན་ཟེར་འོ་དེ་རེད་བ་དེ་གང་ཟག་རྒྱུད་གཅིག་པའི་དབང་དུ་བྱས་པ་ཡིན་བཤད་པ་རེད། དེ་རེད་གཞན་ཡང་པོད་གཅིག་ཡོའ་ར་བ་བཀྲ་ཤིས་མ་གང་དུ་བྱུང་བའི་གནས་དེ་ཡང་སྣ་ནག་མ་ཡང་གདོན་མི་ཟ་བར་འབྱུང་ངོ་ཞེས་པའི་མདོ་གཅིག་ཡོའ་ར་བའོ་དེ་ག་རེ་ཟེར་ན་མི་རྒྱུད་ཐ་དད་པ་ཞེས་ཡ་རེད།

ས་གཉིས་པ་ཡུན་ཡོད་ཐུགས་རྒྱུད་དེ་ཡང་ཚུལ་ཁྲིམས་འཆལ་བ་དང་ལྷན་ཅིག་ཏུ་མི་གནས་པའི། དཔེའི་སྒོ་ནས་ཚུལ་ཁྲིམས་རྣམ་པར་དག་ཚུལ་འཆད་པར་བྱེད་པ་ལ་ཇི་ལྟར་རྒྱ་མཚོ་རོ་དང་ལྷན་ཅིག་ཏུ། ཞེས་པ་ནས་དེ་འཆལ་བ་དང་ལྷན་ཅིག་གནས་མི་འདོད་ཅེས་པ་གསུངས། བཞི་པ་དབྱེ་བ་བཤད་པ་ལ་དེ་ལ་དབྱེ་ན་ཚུལ་ཁྲིམས་ཀྱི་ཧུར་ཐག་དེ་རེ་ད་ག་ག་ལོག་ལ་ཡོད་ཨ། སྦྱིན་པ་ལ་དབྱེ་ན་འཇིག་རྟེན་ལས་འདས་པ་དང་འཇིག་རྟེན་ལས་མ་འདས། འཇིག་རྟེན་ལས་མ་འདས་པས་འཇིག་རྟེན་པའི་སྦྱིན་པ་གཉིས་ཚུལ་ཁྲིམས་ལ་དབྱེ་ན། འཇིག་རྟེན་པ་དང་འཇིག་རྟེན་ལས་འདས་པ་བཟོད་པ་ལའང་དེ་བྱེད་བསམ་གཏན་ལའང་དེ་བརྩོན་འགྲུས་ལའང་དེ་ཡོད་ཨར་འདུག་བྱས་ནས་འོ་དེ་བར་དུ་ལ་བཙུན་འཁྲུལ་བར་དུ་ནི། འཇིག་རྟེན་ལས་འདས་མ་འདས་གཉིས་རེད་གཉིས་རེད་གཉིས་རེད་ཡོང་དགོས་ཨ་ཡོད་རེད་ད་ཤེས་རབ་ནི་ག་འདྲ་ཡིན་ན་མེད་མེད་འགྲོ། འོ་ཐུགས་ཆེ། དབྱེ་བ་བཤད་པ་ལ། ཚུལ་ཁྲིམས་ཀྱི་འཁོར་གསུམ་ད་འདིའི་འཇིག་རྟེན་ལས་འདས་པ་དང་མ་འདས་པ་དེ་འཇིག་རྟེན་པ་ཞེས་དང་འཇིག་རྟེན་ལས་འདས་པ་དེ་འཕགས་ལམ་ཐོབ་མ་ཐོབ་ལ་རྩིས་ཀྱི་མེད་ཡིན་པ་རེད། འོ་གང་ཡིན་ན་ཧོ་དེ་དང་དེའི་ཚུལ་འཁོར་གསུམ་པོ་དེ་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་བསྡད་མཁན་གྱི་འོ་ཚུལ་ཁྲིམས་ཀྱི་ཆ་སོགས་ན་དེ་ནི་ཚུལ་ཁྲིམས་འཇིག་རྟེན་པའི་ཚུལ་ཁྲིམས་ཆགས་འཁོར་གསུམ་བདེན་མེད་དུ་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་ཨ་ནི་སྦྱིན་པ་སྦྱིན་ན་ཚུལ་ཁྲིམས་ཡིན་ན་དེ་ཡིན་ན་ནི། འཇིག་རྟེན་ལས་འདས་པའི་སྦྱིན་པ་ཟེར་ཡང་དབའ་རུ་ཚུལ་ཁྲིམས་སུ་ཆགས་འགྲོ། ཚུལ་ཁྲིམས་ཀྱི་འཁོར་གསུམ་བདེན་མེད་དུ་མངོན་སུམ་དུ་རྟོགས་པའི་ཤེས་རབ་ཀྱིས་མ་ཟིན་པའི་སྦྱིན་པ་དེ་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་དང་དེ་ཡང་ད་ག་ཟེར་རེ་མི་འདུག་བ་ཚུལ་ཁྲིམས། ཤེས་རབ་སྟོང་ཉིད་རྟོགས་པ་ཙམ་གྱིས་འགྲིག་གི་མི་འདུག་བ་སྟོང་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་ཀྱིས་ཟིན་མ་ཟིན་སྒོ་ནས་བཞག་དགོས་འདུག་བ། འདུག་ཅེས་ཏེ། དེས་ཟིན་པའི་འཇིག་རྟེན་ལས་འདས་པའི་ཚུལ་ཁྲིམས་ཀྱི་ཕར་ཕྱིན་གཉིས་ཡོད་དོ་ཞེས་འཆད་པར་བྱེད་པ་ལ། གང་གིས་གང་ཞིག་གང་ལ་སྤོང་བྱེད་པ་གསུམ་དུ་དམིགས་པ་ཡོད་ན་ཚུལ་ཁྲིམས་དེ་འཇིག་རྟེན་པ་ཡི་ཕ་རོལ་ཕྱིན་ཞེས་གསུམ་ལ་ཆགས་པས་སྟོང་དེ་འཇིག་རྟེན་འདས། ཞེས་པའི་བར་གསུངས། གཉིས་པ་སའི་ཡོན་ཏན་བསྟན་པའི་སྒོ་ནས་མཇུག་བསྡུ་བ་ལ།

ཟླ་བ་དེའི་བསིལ་བའི་རང་བཞིན་བཅས་ཏེ་ཚ་གདུང་སེལ་གྱི་ཡོད་རེད་དེ་ནང་བཞིན་ཚུལ་ཁྲིམས་དེ་ཡང། ཤི་ལ་ཤི་ལ་ག་རེ་ཡིན་ན་ཅིག་ཟེར་དུ་བ་ཚུལ་ཁྲིམས་ཀྱིས་དེ་འདྲ་སྐད་དོད་དེ་ལ་ཤི་ལ་ག་རེ་ཡིན་ན། དེ་ཡོད་རེད་དོན་དུ་དེའི་མཇུག་གི་ཊཱིཀ་ཆེན་ནང་ལ་ཤི་ལ་ག་རེ་ཡིན་ན་ཤི་ལ་ཤི་ལ་ག་རེ་ཡིན་ན་ཅིག་ཡོད་རེད་ཚུལ་ཁྲིམས་ཟེར་དེ་ལ་འོ་དེ། འོ་ཚ་གདུང་སེལ་བ་ཟེར་གྱི་ཡོང་བ་རེད་དེ་ག་རེ་ཚ་གདུང་དེ་ལ་ག་རེ་བྱ་ཟེར་ན་ཚུལ་འཆལ་གྱི་ཚ་བ་དེ་བྱ་འོ་དེ་སེལ་བར་བྱེད་པ་ཡིན་ད་ནི་ཚུལ་ཁྲིམས་ཟེར་ཤི་ལ་ག་རེ་ཡིན་ན་ཅིག་ཡོད་རེད། ཤི་ལ་ཤི་ད་ཡིན་ན་ག་རེ་ཡིན་ན་དེ་རེད། བི་ན་ར་ཡིན་ན་ག་ཡིན་ན་གོ་ཡིན་པར་ཅིག་བྱས་ན།

འདི་ག་དུག་ལ་འདི་འདྲ་ཅིག་ཡོད་ས་རེད་འདི་ག་དུག་ལ་ས་བཅད་ས་བཅད་དང་མ་སོང་ན་འདི་པ་འདི་པ་སླད་ཞིག་བསམ་པའི་ཁྱད་པར་ཡོད་ས་ར་བ་དེ་ཡོད་ན་གར་བྱས་ན་རོབ་ཏུ་རོབ་ཚོད་ཨ་ལི་ཀ་སྤྱི་དོན་དང་དུས་ཚོད་ཚིག་དེ་གསལ་ཞིང་དག་པ་སྐྱོར་རྒྱུ་མ་བྱུང་ན་ཡང་དབུ་མ་འཇུག་པ་དང་རོབ་ཚོད་སྐྱོར་ཡང་ན་ཁུར་གང་ནས་མ་ལངས་གང་དང་མ་སོང་ན་རོབ་ཏུ་རོབ་ཚོད་བཤད་ཐུབ་པའི་ཁྱད་པར་ཞེ་དྲག་ཡོད་ས་རེད་དེ་ག་རེ་ཟེར་ན་དབུ་མ་འཇུག་པ་བོ་ད་ག་རེ་ཡིན་ན་མེད་ན་ཁུར་ཅིག་སྐྱོར་རྒྱུ་ཡོད་པའི་སྐད་ཆ་རེད་བ།

གཞན་དོན་བྱ་བ་བཅུ་གཅིག་ཟེར་ད་ག་དེ་གཞན་དོན་བྱ་བ་བཅུ་ངས་ཤེས་མེད་དང། འོ། བསྡུ་བཞི་ཉམས་ལེན་བྱེད་བསྡུ་བ་བཞི་བསྡུ་བཞི་དེ་ད་ཅི་དང་དེས་ར་བ། འདི་ཚོ། སྦྱིན་སོགས་ཕར་ཕྱིན་དྲུག་དེ་ག་ཚོད་རང་རྒྱུད་འདུལ་བ་ཡིན་ན་སྦྱིན་ས་མ་རེད། ར་བ། གཞན་རྒྱུད་སྨིན་པར་བྱེད་པའི་ཨ་ནི། འོ། རང་རྒྱུད་སྨིན་པར་བྱེད་པ་ལ་ཕར་ཕྱིན་དྲུག་ཡོད་ན་ཚོད་ཕར་ཕྱིན་དྲུག་སོ་སོ་སོ་སོ་སོ་སོས་སེམས་དེ་བཟོ་ལྟ་བཟོ་ཡས་དེ་ཡིན་པ་འདུག་བ། ད་བ། གཞན་དོན་བྱ་བ་བཅུ་གཅིག་ཟེར་དེ་བསྡུ་བའི་དངོས་པོ་བཞི་ཟེར་དེ་ཚོ་ག་ང་ལོ། གཙོ་བོ་སེམས་ཅན་གཞན་གྱི་དོན་དག་ར་རྒྱུད་སྨིན་པར་བྱེད་དོན་དག་ཡིན་པར་གྲགས། འོ་བསྡུ་བཞིའི་ཉམས་ལེན་ནམ་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ཀྱི་ཉམས་ལེན་དང། རྒྱལ་བའི་གསུང་རབ་ལ། ཐོས་པ་ངོམས་མེད་དུ་བྱེད་པ་སྟེ་ཕྱིན་དྲུག་གི་ཉམས་ལེན་ནམ། འོ་བྱེད་པ་གོ་གཅིག་བྱེད། རྒྱལ་བའི་གསུང་རབ་ལ་ཐོས་པ་ངོམས་མེད་དུ་བྱེད་པ་གཅིག་བྱེད། ཕྱིན་དྲུག་གི་རྒྱལ་སྲས་ཀྱི་སྤྱོད་པ་ཕར་ཕྱིན་དྲུག་ལ་སློབ་པ་རྒྱལ་སྲས་ཀྱི་སྤྱོད་པ་བྱ་དཀའ་བ་སློབ་པ་ཞིག་འོ་དེ་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་ནི་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་ཀྱི་འོ་ད་ག་ར་བ། དགེ་བ་ཆོས་སྡུད་ཟེར་དེ་ཡོན་ཏན་གོང་མ་རྣམས་ཐོབ་པའི་དོན་དག་ལ། དེ་ནས་འོ་དེ་དེའི་མི་མཐུན་ཕྱོགས་དེ་ཚོ་བསྲུངས་ནས་ཡོན་ཏན་གོང་མ་ཐོབ་པའི་ཐབས་ཅིག་བྱས་སོང་ན་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་ཟེར་དེའི་དངོས་གཞི་ག་རེད་ད་ཉེས་སྤྱོད་སྡོམ་ཟེར་ན་ད་གཙོ་བོ་མི་མཐུན་ཕྱོགས་དེ་བའོ། འོ་དེ་བྱེད་མཁན་དེ་རེད་འདུག་བ། ད་སེམས་ཅན་དོན་བྱེད་ཟེར་དེ་ག་རེ་ཟེར་ན་ཡག་གེ། བསྡུ་བའི་དངོས་པོ་བཞི་དང་གཞན་དོན་བྱ་དཀའ་བ་ལ་སོགས་པ་བཅུ་གཅིག་འདུག་བ་ཡག་གེ་འོ་བཅུ་གཅིག་གི་སྒོ་ནས་ཉམས་ལེན་བྱེད་མཁན་དེ་ཚོ་འོ་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་སུ་ཁོ་རང་དང་ང་ཚོ་སྤྱི་བཏང་ཡག་གེ་ག་རེ་འོང་གོ། རིགས། རིགས་ཀྱི་བྱ་བྱེད་ལ་སྐབས་དང་པོའི་སྐབས་དེར་ན་ཕར་ཕྱིན་དྲུག་ཅིག་གོ་སྒྲུབ་སྐབས་དེ་ལ་ཕར་ཕྱིན་དྲུག་ཅིག་བཞག་ཡག། འདི་དང་ལ་དབྱེ་བ་བཞག་མ་ཐུབ་བཙན་ཤེད་འདི་དང་འདིས་སུ་མི་འདུག་བ།

དེ་ནི་བསྡུ་བའི་དངོས་པོ་བཞི་ཉམས་སུ་ལེན་མཁན་གྱིས་དེ་འདྲའི་ཉམས་ལེན་དེ་ཚོ་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་རེད་ཟེར་གྱི་འདུག་བ། འོ། དེ་ནི། དེ་ནི་ག་རེའོ། རྒྱལ་བའི་གསུང་རབ་ལ་ཐོས་པ་ངོམས་མེད་དུ་བྱེད་པ་གཅིག་བྱས་ཕར་ཕྱིན་དྲུག་ལ་རྒྱལ་སྲས་ཀྱི་སྤྱོད་པ་བྱ་དཀའ་བ་ལ་དཀའ་ལས་ཞེ་དྲག་བརྒྱབ་ནས་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་ཟེར་གྱི་འོ། དེ་འདྲ་བ་སྟེ། དེ་ནི་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་ཟེར་གྱི་འོ། ཐུགས་སྲས་ཁོ་རང་ཁོ་རང་འདི་ན་མཚན་གཞི་སྙིང་རྗེ་པོ་བཞག་འདུག་བ། བྱང་སེམས། ཨ་ནི། རབ་བྱུང་དེས་ལུས་ངག་གི། ཁ་ན་མ་ཐོ་བ་བདུན་སྤོང་ཞིང། དེའི་རྒྱུད་ཀྱི་ཚུལ་ཁྲིམས་དེ་བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པ་དག་ཀྱང་ཚུལ་ཁྲིམས་ཡིན། ཁ་རུང་ངོ། དེའི་རྒྱུད་ཀྱི་ཚུལ་ཁྲིམས་དེ་བྱང་སེམས་ཀྱི་ཚུལ་ཁྲིམས་ཡིན་ཀྱང་ངོ། ཚུལ་ཁྲིམས་ཀྱི་ཡིན་ཀྱང་ལུས་ངག་གི་ཁ་ན་མ་ཐོ་བ་བདུན་དང་ཡིད་ཀྱི་གསུམ་གྱི་ནང་ནས་ཡིད། ག་རེ་ཡིན་ནམ་ཡིད་ཀྱི་གསུམ་གྱི་ནང་ནས་ཡིད་ཀྱི་གསུམ་པོ་དེ་ག་རེ་ཡིན་ནམ་ཞེས་གཙོ་བོ་སྤོང་དགོས་པ་མ་ཡིན་ཏེ། ཡིད་ཀྱི་གསུམ་གྱི་ནང་ནས་ཡིད་ཀྱི་གསུམ་པོ་དེ་ཟེར་ན་ག་རེ་ཟེར་གྱི་རེད་ད་དེ། ཡིད་ཀྱི་གསུམ་གྱི་ནང་ནས། ཡིད་ཀྱི་གསུམ་གྱི་ནང་ནས་ཡིད་ཀྱི་གསུམ་པོ་དེ་གཙོ་བོ་སྤོང་དགོས་པ་མ་ཡིན་ཏེ། གང་ཞིག་མི་ཤེས། བདུན་དང། ཨ་ལས་ཨོ་ཡན་མ་སྤྲེལ་བཅུ་ཡིན་པ་རེད། ཡ་ཡན་མ་ཡོང་དགོས་པ་རེད། ངས་དེ་ཁོ་རང་ཁྲག་རང་གིས་བྱིན་པ་རེད་དུགས་སུ་གིས་བྱིན་པ་རེད། འོ་དུགས་བྱེད། དེའི་རྒྱུད་ཀྱི་ཚུལ་ཁྲིམས་དེ་བྱང་སེམས་ཀྱི་ཚུལ་ཁྲིམས་ཡིན། བྱེད། ཡིན་ཀྱང། ལུས་ངག་ཁ་ན་མ་ཐོ་བ་བདུན་དང་ཡིད་ཀྱི་གསུམ་གྱི་ནང་བྱེད་པོ་བཅུ་ཡོད་རེད་ད་དོར་སོང་ན་བཅུ་རེད་ད་ཡང་དེ། མི་དགེ་བ་བཅུའི་ནང་ནས་ཡིད་ཀྱི་གསུམ་པོ་དེ་གཙོ་བོ་སྤོང་དགོས་པ་མ་ཡིན། སྤོང་དགོས་པ་ཡིན། བྱང་སེམས་ལ། བྱང་སེམས་ལ་ད་ང་རང་གར་ཚར་བས་ང་རང་ཚོ་ཟོས་གོ་རེ་བས་ད་དེ་འདྲས་ད་ཉན་ཐོས་ལ་སོགས་པ་དེ་ཚོའི་རིགས་དེ་ལ་གཙོ་བོ་དེ་ང་རང་ཚོ་དགེ་སློང་ཚོ་ལ་ལུས་ངག་གི་ཁ་ན་མ་ཐོ་བ་བདུན་དེ་སྤོང་བ་དེ་གཙོ་བོ་སོང་བ་རེད་མ་གཏོགས་ཡིད་ཀྱི་གསུམ་པོ་དེ་ད་ག་འགྲུབ་ཏུ་མི་འདུག་བ་ང་རང་ཚོ་གར་འགྲུབ་མི་ཐུབ་པའི་བྱ་བའི་སོ་ར་ཆགས་ཀྱི་ཡོད་རང་དེའི་ཆ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡང་ང་རང་ཚོ་ལ་གར་བའི་སོ་ཐར་གྱི་ཚུལ་ཁྲིམས་དེ་ཚོ་ལ་ལུས་ངག་གི་ཁ་ན་མ་ཐོ་བ་བདུན་སྤོང་བ་དེ་མ་གཏོགས་ཡིད་ཀྱི་གསུམ་པོ་དེ་སྤོང་བ་དེ་གསུངས་ཡོད་མ་རེད་བྱང་སེམས་ལ་ག་རེ་ཟེར་ན་ལུས་ངག་ལ་གནང་བ་ཡོད་རེད་བ།

འོ་ཕྱི་མ་གསུམ་པོ་དེ་ལ་བྱང་སེམས་ལ་གནང་བ་མེད་པའི་གཞི་བདག་དེ་ཧ་གོ་ས་ར་བ། དེའི་རྒྱུད་ཀྱི་ཚུལ་ཁྲིམས་དེ་བྱང་སེམས་ཀྱི་ཚུལ་ཁྲིམས་ཡིན་གྱི། དེའི་རྒྱུད་ཀྱི། དགེ་ཚུལ་གྱི་སྡོམ་པ་དང་དགེ་སློང་གི་སྡོམ་པ་གཉིས་པོ་དེ། བྱང་སེམས་ཀྱི་སྡོམ་པ་མ་ཡིན་ཏེ། བྱང་སེམས་ཀྱི་སྡོམ་པ་ཡིན་ན་ད་ག་རེ་ཟེར་ན་བྱ། འོ་ད་ལྟ་ཁོ་རང་རང་གི་བྱང་སེམས་རང་གི་མི་མཐུན་ཕྱོགས་ཀྱི་ར་ཁོ་སྤོང་བྱ་ནས་བཞག་བ། མ་བསད་པ་ཞིག་ན་བྱང་སེམས་ཀྱི་སྡོམ་པ་བསད་དེ་གང་ང་ཚོས་དེ་ང་ཚོའི་དེ་ཡིག་སོར་བགྱིས་པ་འདྲ།

ཟེར་དེར་བྱང་སེམས་ཀྱི་ཚུལ་ཁྲིམས་དེ་ཚོ་ག་འདྲ་ལེན་ཆོག་བ་རེད་ཚེ་གཅིག་ལ་ཡང་སྲིད་གཏོང་གཏོང་ཡང་མ་འདྲ་མི་འདྲ་ཞིག་གཏོང་དགོས་བ་རེད་འོ་ཧོ། ལེན་དུས་ཡང་ག་དུས་ཡིན་ན་ལེན་ཆོག་གི་བ་རེད། སོ་ཐར་གྱི་ཚུལ་ཁྲིམས་ཟེར་དེ་སོ་ཐར་གྱི་ཚུལ་ཁྲིམས་ཟེར་དེ་དེ་ག་རེ་ཟེར་དེ་སྦྲུལ་དེ་འདྲ་ཞིག་སྨྱུག་སྟོང་ནང་བླུགས་བ་གཅིག་པ་ཡིན་བྱས་སོ་ཀོ་ག་མ་རེད་དེ་དེ་ཟེར་དེ་མ་རེད་ངས་དེ་ག་རེ་ཟ་ཤིང་ཏ་ལ་མགོ་བཅད་པ་ནང་བཞིན་བྱས་ཀོ་ཤིང་ཏ་ལ་གི་ག་བ་ཡིན་ནམ་ཤིང་རྟའི་ག་བ་ཡིན་ནམ་ཤིང་རྟ་མ་རྒན་ཡིན་པ་འདྲ་ད་ག་རེ་མ་རྒན་ཡིན་པ་འདྲ་མ་རྒན་ཐང་བ་ཞིག་སྐྱེས་པའོ་བཅས་བྱས་ད་རེ་ཀོ་ལ་སྐྱེས་ད་ད་ཀོ་ལེ།

ཁོ་ལ་ཨ་ནི་སད་མི་མི་བདུན་གྱིས་མ་བཏང་ཅེས་དྲིས་པར་ཡིན། མ་བཏང་མི་བདུན་བཏང་ནས་མ་ནི་སྡོམ་རྒྱུན་གྱིས་འཁྱེར་བྱས་ཡོང་ནས་ཨ་མདོའི་ལུང་པ་ནས་ཡང་སྡོམ་རྒྱུན་འཁྱེར་བྱས་ཡོང་ནས་སྨད་འདུལ་ཟེར་གྱི་རེད་བ། འོ་དེ་གཞི་ཐམས་ཅད་ཡོད་པར་སྨྲ་བའི་སྡོམ་རྒྱུན་དེ་ཡིན་པ་འདྲ། རྒྱལ་བ་ལྔ་པ་ཁོང་རང་དང་པོ་དེའི་སྡོམ་པ་བཞེས་ཏེ་གཞི་ཐམས་ཅད་ཡོད་པར་སྨྲ་བའི་སྡོམ་པ་ད་དེང་སང་ང་རང་ཚོ་རེད་དགེ་སློང་སྡོམ་པ་དེ་འོ་དེ་ནས་ཀྱི་གྲུབ་པ་ཡིན་པ་འདྲ། ད་དེ་ནས་དེ། ཁ་ཆེ་པཎ་ཆེན་ཤཱཀྱ་ཤྲཱི་ཡིན་ན་ཁོང་ཡ་ནི་མ་ཕེབས་ཞེས་ལྟོས་ད་སྔ་མ་ད་ད་ཨ་རོ་ཁོ་རྒྱ་གར་ལ་མ་ཡ་མ་འགྲོ་དུས་བལ་ཡུལ་བརྒྱུད་ནས་མི་འགྲོ་འགྲོ་ས་མེད་ད་དུ་བྱས་ད་སྟོད་ནས་ཡོང་དགོས་ཨ་རོ།

བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པ་མ་དག་པ་རེད་དེ། སོ་ཐར་གྱི་ཚུལ་ཁྲིམས་རྣམ་པ་དག་པར་བྱ། དགེ་སློང་རྣམ་དག་ཟེར་དེ། དགེ་སློང་རྣམ་དག་ཟེར་བའི་དོན་དུ་འདུལ་བ་དེ་ཕམ་པས་མ་གོས་པའི་དགེ་སློང་བྱང་སེམས་ཀྱི་རྒྱུད་ཀྱི་སྡོམ་པ་དེས། ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་རྣམ་པ་དག་བསད། དགེ་སློང་གི་ཚུལ་ཁྲིམས་རྣམ་པ་དག་པར་ཉེས་སྤྱོད་སྡོམ་པའི་ཚུལ་ཁྲིམས་ཟེར། དགེ་སློང་གི་ཚུལ་ཁྲིམས་རྣམ་པ་དག་ཀྱང། བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པ་མ་དག་པར་མ་དག་པ་ཡིན་ན་འཁོར་གསུམ་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་སོང་བ་བྱེད་པས།

དགེ་སློང་གི་ཁོ་རང་གི་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་པོ་དེ་ཕྲ་རགས་གང་ག་ལོ་ལ་སྲུང་བྱས་རྣམ་པ་ཆ་ཚང་དག་བསྡད་མཁན་དེ་འདུག་བ་ཁ་ན་མ་ཐོ་བ་ཕྲ་མོ་དང་ཕྲ་རབ་རྣམས་ལའང་འཇིགས་པར་ལྟ་བ་ཟེར་བའི་ཞེད་སྣང་བྱས་ནས་དཔེ་གཟབ་གཟབ་སྲུང་བསྡད་མཁན་དེ་འདུག་བ་ཡིན་ན་ཡང་ཟེར་ཡང་དག་པར་བླངས་ཏེ་བསླབ་པའི་གཞི་རྣམས་ལ་སོགས་སློབ་ཅིང། ལུས་དང་ངག་དང་ཡིད་ཀྱི་ལས་ཡོངས་སུ་དག་པ་དང་ལྡན་པར་གྱུར་པས་ཟེར། འོ་ན་འཚོ་བ་ཡོངས་སུ་དག་ཀྱང་བྱ་དེ་དག་དེ་འདྲ་བྱས་དེ་འདྲ་བྱས་ཙང་དགེ་སློང་གི་ཚུལ་ཁྲིམས་རྣམ་པར་དག་པ་དཔེ་མི་སྲིད་སྤུས་དག་པོ་ཞེ་པོ་ཅིག་ཡིན་ན་ཡང། དེ་བདག་ཏུ་སྨྲ་བ་ཡིན་ཏེ་དེ་དག་དེ། དེ་འདྲ་བ་དེ་གའི་ཚུལ་ཁྲིམས་དེ་འཁོར་གསུམ་གྱི་བདེན་པར་འཛིན་པའི་བདེན་འཛིན་གྱིས་བཅིངས་པའམ་ད་སྐད་ཆ་དེ་རེད་ཁོ་རང་རྒྱུད་ཀྱི་སོ་ཐར་གྱི་སྡོམ་པ་ཁོ་བདེན་གྲུབ་ཏུ་ཁས་ལེན་ན་བྱས་བདག་ཏུ་སྨྲ་བ་ཡིན་ཏེ། ད་འོད་སྲུང་དེ་ནི་ཚུལ་ཁྲིམས་འཆལ་བ་རེད་བྱས་པ་རེད་ཚུལ་ཁྲིམས་དང་ལྡན་པ་ལྟར་བཅོས་ནི་བཅོས་པ་དང་པོའོ་ཚུལ་ཁྲིམས་དང་ལྡན་པ་ལྟར་ཟེར་དུས། བྱང་སེམས་ཀྱི་ཚུལ་ཁྲིམས་ཁོ་རྣམ་པ་མ་དག་པ་ཡིན་ཙང་ཚུལ་ཁྲིམས་རྣམ་པ་སྤྱི་དང་སོ་ཐར་གྱི་ཚུལ་ཁྲིམས་རྣམ་པ་དག་པའི་ཆ་ནས་ཚུལ་ཁྲིམས་རྣམ་པ་དག་པ་དང་ལྡན་པ་ལྟར་སོ་འདྲ་པོ་གཅིག་དང་ཆགས་པ་འདྲ་བ་དེ་ཁོ་ག་རེ་རེད་ཟེར་ན་བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པ་མ་དག་པའི་ཆ་ནས་འདྲ་བར་ཆགས་པ་རེད། ཞེས་བྱ་བ་ནས་འོད་སྲུང་གཞན་ཡང་འདི་ལ། དགེ་སློང་ཁ་ཅིག་སྦྱངས་པའི་ཡོན་ཏན་བཅུ་གཉིས་ཡང་དག་པར་བླངས་ཀྱང་ཞེས་ཡང་དག་པར་སྦྱངས་པའི་ཡོན་ཏན་བཅུ་གཉིས་ད་ང་རང་ཚོ་སྐབས་བཞི་པའི་ནང་ནས་ཆ་ཚང་བསྟན་ཚར་བ་རེད་སྦྱངས་ཡོན་བཅུ་གཉིས་དེ་བསྟན། ཕྱིར་མི་ལྡོག་པའི་རྟགས་ནང་ན་དཔེ་ཆ་ཚང་བསྟན་པར་བ། གང་ཟག་སྦྱངས་པ་ཡང་དག་སྡོམ་བསྟེན་དང་བསླབ་པ་ཡོངས་སུ་མི་གཏོང་དང་འདོད་པ་རྣམས་ལ་སྨོད་པ་དང་ཟིན་ནི་མ་སྦྱངས་ཡོན་བཅུ་གཉིས་ཆ་ཚང་བཤད་ཚར་བ་དག་ཧ་གོ་ཚར་རྗེས་ད་སྦྱངས་ཡོན་བཅུ་གཉིས་ལ་གནས་ཞེས། འོ་ཐུགས་ཤེས་ཡ། སྦྱངས་ཡོན་བཅུ་གཉིས་གཏན་དུ་ངོ་ཤེས་སམ། སྦྱངས་ཡོན་བཅུ་གཉིས་འོ་ད་ཡིད་ཤེས་ཤེས་ཡ། དེ་ཅི་ཡང་དག་པར་བླངས་ཏེ། འོ་ཞེས་བྱ་བ་ནི་འོད་སྲུང་གཞན་ཡང་འདི་ལ་དགེ་སློང་ཁ་ཅིག་སྦྱངས་པའི་ཡོན་ཏན་བཅུ་གཉིས་ཡང་དག་པར་བླངས་ཀྱང། དམིགས་པར་ལྟ་བ་ཡིན་ཏེ་ཟེར་ད་བདག་ཏུ་གྲུབ་པ་ཡིན་པའམ་བདེན་པར་གྲུབ་པ་བལྟས་སོང་ན། ངར་འཛིན་པ་དང་ང་ཡིར་འཛིན་པ་ལ་གནས་པ་དེ་ནི་དེ་ནི་ཡང་ཡང་ཚུལ་ཁྲིམས་དང་ལྡན་པ་ལྟར་བཅོས་པ་ནིའོ། གཉིས་པ་བཞི་པ་ཡིན་ན་ད་དེ་ནི་མང་པོ་ཕྱིན། དང་པོ་གཉིས་པ་གསུམ་པ་བཞི་པ་བྱས་ནས་གསུངས་བཞག་ཤག་ཁོ། ག་རེ་ཟེར་ན། བདེན་པར་གྲུབ་པར་འཛིན་པའི་བདེན་འཛིན་གྱིས་བཅིངས་པའི་ཆ་ནས་ནི་ཚུལ་ཁྲིམས་ལྡན་པ། ཚུལ་ཁྲིམས་རྣམ་པར་དག་པ་དང་ལྡན་པ་ལྟར་འདྲ་པོ་ཆགས་པ་རེད། ད་མདོར་བསྡུ་ན་བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པར་མ་དག་པ་རེད། ཨོ། སོ་ཐར་གྱི་ཚུལ་ཁྲིམས་རྣམ་པར་དག་པ་རེད་ཞེས་གསུངས་པའི་ཕྱིར་རོ།

ས་གཉིས་པ་བ་ལ་སྙེགས་པ་མ་ཡིན་ཏེ་འོད་སྲུང་དེ་ནི་ཞེས་པ་སྟེ་བྱང་སེམས་ས་གཉིས་པ་བ་ལ་སྙེགས་པ་མ་རེད་དེ་བྱང་སེམས་ས་གཉིས་པ་སྟེ། འོ་ཧོ། བྱང་སེམས་ཀྱི་ཚུལ་ཁྲིམས་རྣམ་པ་དག་མེད་དེ་ཁོའི་རྨི་ལམ་གྱི་གནས་སྐབས་སུ་ཡང་འཆལ་བའི་ཚུལ་ཁྲིམས་ཀྱིས་མ་གོས་ངེས་རེད་དེ་གར་བ་ཚུལ་ཁྲིམས་ཀྱི་ནང་གར་བའི་ཕར་ཕྱིན་གྱི་ཉམས་ལེན་ཆེས་ལྷག་པ་ཐོབ་པར་ད་ལྟ་དེ་ལ་ཚུལ་ཁྲིམས་འཆལ་བར་བཞག་གོ་འདུག་བ། གལ་ཏེ་དེ་ནི་འོད་སྲུང་གཅིག་ཅིག་དེ་ནི་ཚུལ་ཁྲིམས་དང་ལྡན་པ་ལྟར་བཅོས་པ་དང་པོ་ཡིན་ཚུལ་ཁྲིམས་འཆལ་བ་ནི་དང་པོ་ཡིན་གཉིས་པ་ཡིན་གསུམ་པ་ཡིན་བཞི་པ་ཡིན་གསུངས་སོང་ང། འོ་དེ་ས་གཉིས་པ་བ་ལ་སྙེགས་རྒྱུ་མ་རེད། གཉིས་པ་མ་ཡིན་ཏེ་ས་གཉིས་པ་བ་དེས་རྨི་ལམ་གྱི་གནས་སྐབས་སུ་ཡང་འཆལ་བའི་ཁྲིམས་འཆལ་ཁྲིམས་ཀྱི་དྲི་མ་སྤངས་ཤིང། འོ་ཚུལ་ཁྲིམས་ཀྱི་འཁོར་གསུམ་བདེན་མེད་དུ་རྟོགས་མྱོང་གི་ད་ཡིན་ས་བདེན་མེད་དུ་མངོན་སུམ་དུ་རྟོགས་པའི་ཤེས་རབ་ཀྱིས་ཟིན་ཚར་བ། ད་དེ་ནས་བདེན་འཛིན་གྱི་འཆིང་བ་རྩ་ནས་ཡོག་མ་ར་བ། དེའི་རྒྱུ་མཚན་གྱིས་ཨེ་ནི་འོ་ཡ་གི་དེ་ལ་མི་སྙན་ཅེས་ད་འདུག་ཟེར་ཡ། ད་གསུམ་པ་འོད་བྱེད་པ་བཤད་པ་ལ་གཞུང་སྤྱིའི་བསྡུ་བ་བཤད་པ་དང་གཞུང་དོན་སོ་སོར་བཤད་པ་གཉིས་ཀྱི་ཡང་ཁ་ཤུགས་ས་དེ།

ཇི་ལྟར་འཇོམས་པའི་ཚུལ་བཤད་པ་དང་སོ་མདོར་བསྡུས་ཏེ་བཟོད་པ་བསྟེན། བསྟེན་རིགས་པར་བསྟན་པ་དང་བཞི་བྱ་དང་པོ་ལ་ཡུལ་བྱང་ཆུབ་སེམས་དཔའ་ལ། རྒྱུ་མཚན་བདེན་པ་དང་མི་བདེན་པའི་ཚིག་གང་གིས་ཉེས་པ་ལྷག་པར་སྒྲོ་བཏགས་ནས། ཨོ། ཁོང་ཁྲོ་སྐད་ཅིག་མ་གཅིག་སྐྱེས་ན་བསྐལ་པ་བརྒྱར་བསགས་པའི་དགེ་རྩ་འཇོམས་པ་ཡིན་ཏེ། འཇམ་དཔལ་རྣམ་པར་རོལ་པའི་མདོ་ལས་ད་འདིར། འཇམ་དཔལ་རྣམ་པར་རོལ་པའི་ཨེ་འཇམ་དཔལ་ཁོང་ཁྲོ་ཁོང་ཁྲོ་ཞེས་བྱ་བ་ནི་བསྐལ་པ་བརྒྱར་བསགས་པའི་དགེ་བ་ཉེ་བར་འཇོམས་པར་བྱེད་པའི་ཕྱིར་ཁོང་ཁྲོ་ཞེས་བྱའོ་ཟེར་བ་དེ་རེད། འདི་གར་ཟེར་ན་ཡུལ་རྟེན་གཉིས་ཀ་བྱང་སེམས་ཡིན་པའི་དབང་དུ་བྱས་པ་ཡིན་པ་རེད།

ཆུང་ཆུང་བྱས་པ་ཡིན་ཙང་ཁོ་ལ་ཉེས་པ་བྱས་པར་བ། ཡིན་ནའི་ཆུང་ཆུང་བྱས་པ་ཁོ་ལ་ཁྱོད་དཔེ་མི་ཚིག་ཆེན་པོ་བྱས་སོ་ལབ་བཞག་ན་ཁོས་ཆ་ལ་བདེན་པའི་ཆ་ཞིག་ཡོག་བར་བ། ཉེས་པ་ཅིག་བྱས་པ་ཡིན་ཙང་གཅིག་ནས་གཅིག་གི་རྩ་ནས་ག་ག་ཡང་མ་བྱས་པར་ལ་རྩ་བ་ཉིད་ནས་མ་བྱས་པར་བྱས་སོ་ཟེར་ནས་དེ་ནི་དཔེ་ཁོང་ཁྲོ་ཟས་བྱས་ར་ཁོ་རྒྱུ་མཚན་མི་བདེན་པ་ཆགས་འགྲོ་བ་རེད། འོ་དེ་ནས་གཅིག་གིས་ཁོ་ཉེས་པ་ཕ་ནང་དེ་གི་ཉེས་པ་ཅིག་བྱས་པ་གཅིག་ལ་ཁོ་ཆུང་ཆུང་ཁོ་བྱས་པ་ཁོ་ལ་ཆེན་པོ་བྱས་སོ་ཟེར་ནས་ཕ་ཡང་སྐྱོན་འཛུགས་ཡས་བྱས་ར་འོ་ཁོ་བཙུགས་སོང་ན་རྒྱུ་མཚན་བདེན་པ་དེ་ཆགས་འགྲོ་བ་ཡིན་པ་རེད།

ཡུལ་རྟེན་གཉིས་ཀའང་བྱང་སེམས་སུ་གསལ་བར་མ་གསུངས་ཀྱང། དེ་འདྲ་དེའི་སྐབས། བསྐལ་པ་སྐད་ཅིག་གིས་འཇོམས་དེའི་ཕྱིར་ཏེ་བསྐལ་པ་བརྒྱར་བསགས་པའི་དགེ་རྩ་འཇོམས་ཟེར་ཏེ། ཡུལ་རྟེན་གཉིས་ཀ་བྱང་སེམས་ཡིན་པར་གསལ་ཁ་མི་འདུག་སྟེ། ཡུལ་རྟེན་གཉིས་ཀ་བྱང་སེམས་ཀྱི་དབང་དུ་བྱས་པ་ཡིན་ད་འཇུག་གི་སྒྲིག་ཆས་ཡང་ལ་སོང་ཡོང་དགོས་བ་རོ་ཡ་ནི་མ། དང་པོ་ཆུ་དང་པོ་སོགས་ནི་འཇུག་སར་ཡ་ནི་མ་འཇུག་འོང་དགོས་བ་རེད། འོ་བྱང་སེམས་ཀྱི་དབང་དུ་བྱས་པ་ཡིན་པའི་ཕྱིར། འོ་ཡིན་པ་དེ་གར་ཟེར་ན་བྱམས་པ་སེང་གེ་སྒྲས་ཞུས་པའི་མདོ་ལས། བྱང་ཆུབ་སེམས་དཔའ་གང་ལ་ལ་ཞིག་གིས་ད་དེ་ཁོང་ཁྲོ་ཟ་མཁན་བར་ད་དེ་བྱང་ཆུབ་སེམས་དཔའ་རེད་སོང་ང། འོ་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་སུ་གཏོགས་པའི་སེམས་ཅན་ཐམས་ཅད་ལ་སྤྱོས་པ་དང་བརྒྱད་པ་དང་དབྱུག་པ་དང་ཁུ་ཚུར་གྱིས་བརྡེགས་པ་ད་གང་ཡིན་འོ་ཁོ་ཚོ་ལ་ད་སྤྱོས་པ་བརྒྱད་པ་ཟེར་ཚོ་མ་བརྡ་ཆད་ལ་བལྟས་ན་ཧ་གོ་ཁྱོད་རང་ཚོ་ག་རེ་ཡིན་མི་ཤེས། དབྱུག་པ་ཟེར། རེད་བ་དབྱུག་པས་བརྡུང་བ་དང་ཁུ་ཚུར་གྱིས་བརྡེགས་པ་སྟེ་ཁུ་ཚུར་ཟེར་ན་མུར་རྫོག་གཞུས་པ། འོ་དེ་འདྲས་བྱས་ན། ད་སྟོང་གསུམ་གྱི་སྟོང་ཆེན་འཇིག་རྟེན་གྱི་ཁམས་དེ་ལ་གཞུ་བ་བྱེད་ན་གཞུ་ག་དུས་གཞུ་ཐུབ་ཀྱི་ཡ་མ་རེད་བ། དེ་གཉིས་ཀྱི་གཞུ་བ་འགྲོ་ན། རྒྱ་གར་མི་ཡོངས་རྫོགས་རང་ལ་གཞུ་བ་བྱེད་ན། མི་ཚེ་གཅིག་ལ་རྫོགས་ཡོད་ཡ་མ་རེད་དེ། འདི་སྟོང་གསུམ་གྱི་སྟོང་ཆེན་འཇིག་རྟེན་གྱི་ཁམས་དེ་ལ་གཞུ་བ་འགྲོ་དགོས་ཨ་ད་ཅིག་ད་ཀོ་དེ་བཟུང་དགོས་ར་བརྟག་པ་མཐའ་བཟུང་གི་དབང་དུ་བྱས་ནས། འོ་དེ་འདྲས་བྱས་ན་ཡང་བྱང་སེམས་ལ་རྨ་བྱུང་ཞིང་རྨས་པར་མི་འགྱུར་ཞེས་ར་དེ་ཕྱིར་ན་བྱང་སེམས་ལ། རྨ་བྱུང་བ་ཟེར་ན་ཕར་སྐྱོན་བཏང་བ་དང་རྨ་ཟེར་དུས་སྐྱོན་རང་རེད་སྐྱོན་ཤོར་ན་རྨ་བཟོས་ཤག་ཟེར་བ། རྨ་བྱུང་ཞིང་འོ་སྨད་ར་བཏང་བ་འགྲོ་གི་མ་རེད། བྱང་ཆུབ་སེམས་དཔའ་གང་གིས་ད་དེར་འདུག་གོ། རྟེན་གྱི་གང་ཟག་རེད་རྟེན་གྱི་གང་ཟག་ཁོང་ཁྲོ་ཟ་མཁན་ཁོ་བྱང་ཆུབ་སེམས་དཔའ་རེད་ཟེར། བྱང་ཆུབ་སེམས་དཔའ་གཅིག་ལ་ཟེར་ད་ཡུལ་ཁོ་སླེབས་སོང་ང། འོ་ཐ་ན། ཨ་ལེ་བས་དེ་འདྲའི་ཉེས་རྟགས་བཏང་ག་སོགས་རྒྱག་པ་གཞུས་པ་དེ་འདྲ་ཡིན་ན་ཡིན་དང་ཡིན་ཏེ་ཐ་ན་གནོད་སེམས་སྐྱེས་པ་དང་ཐ་བ་དང་ཞེ་སྡང་གི་སེམས་སྐྱེས་པ་ཙམ་གྱིས། ལུས་ངག་ནས་མ་བཏོན་པར་བྱས། ཡིད་ཀྱི་སྒོ་ནས་སོ། དེ་འདྲའི་གནོད་སེམས་སྐྱེས་པ་ཙམ་གྱིས་བྱང་ཆུབ་སེམས་དཔའ་ལ་རྨ་བྱུང་ཞིང་རྨས་པར་འགྱུར་རོ། བྱང་ཆུབ་སེམས་དཔའ་ལ་སྐྱོན་བཏང་བ་རེད་ཟེར་སྐྱོན་བརྗོད། དེ་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ཏེ། གལ་ཏེ་དེས་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ན་ཞེས་ཐམས་ཅད་མཁྱེན་པ་ཡོངས་སུ་མ་བཏང་ཙང་ཁོའི་རྒྱུད་ལ་བྱང་ཆུབ་ཀྱི་སེམས་མཚན་ཉིད་ཚང་བ་ཆ་ཚང་ཡོད་ན་ཅི་ཡང་རེད། བྱང་ཆུབ་སེམས་དཔས་བྱང་ཆུབ་སེམས་དཔའ་ཅིག་ཤོས་ལ་གནོད་སེམས་དང་ཐ་བ་དང་སྡང་བའི་སེམས་ཇི་སྙེད་པ་དེ་སྙེད་ཀྱི་བསྐལ་པར་གོ་ཆ་གཟོད་ཡང་བགོ་དགོས་སོ་ཞེས། གཟོད་ཟེར་དེ་ག་ཚོད་ཁོ་རང་གི་ད་གར་གྲངས་ཀ་རེད་པ་བསྐལ་པར་གོ་ཆ། གོ་ཆ་ཟེར་དེ་གཞི་ནས་ལམ་ལ་སློབ་སྦྱོང་བྱེད་དགོས་པས་ན་དེའི་ཤར་མར་གཤམ་དེར་ཡོང་གི་རེད། བྱང་སེམས་སྦྱོར་ལམ་པ་གཅིག་ད་རང་ཞོགས་ཀའི་ད་ཆུ་ཚོད་གཉིས་པ་རག་དེ་ལ་འོ། དེ་ནི་མཐོང་ལམ་ཐོབ་ཆོག་དེ། རེ་བ་ཐོན་པས་ཨ་ལི་འདུག་ཟེར་ན་འདྲ་བྱང་སེམས་ཚོགས་ལམ་པ་གཅིག་དེ་འདྲ་བྱང་སེམས་ཚོགས་ལམ་པ་ཆུ་ཚོད་གཉིས་པ་རང་ཆུ་ཚོད་གཉིས་རྫོགས་པ་ད་ག་ད་ལྟ་ཉིན་གུང་ད་རང་ཞོགས་པའི་བྱང་སེམས་ཚོགས་ལམ་པ་གཅིག་ཉིན་གུང་ཆུ་ཚོད་བཅུ་གཉིས་ལ་ཏག་ཏག་བདག་གི་སྦྱོར་ལམ་ཐོབ་ཆོག་ཆོག་བྱས་བསྡད་བསྡད་མཁན་ཨོ་དེ་འདྲ་ཞིག་ཡོད་སོང་ན་ད་ཁོ། དེས་ཆུ་ཚོད་བཅུ་གཉིས་མ་ཟིན་ཚེ་བུ་ཨ། ཆུ་ཚོད་བཅུ་བ་ཟིན་པ་ཅིག་ལ་གཅིག་ཁོང་ཁྲོ་ཟས་ནས་ནི་ཨོ་དེས་དེ་པ་ཅིག་ལ་གཅིག་བྱས་སོང་ན་བྱང་ཆུབ་སེམས་དཔའ་ཞིག་ལ་ཁོང་ཁྲོ་ཟས་སོང་ན་ཨོ་གཞི་ནས་ཁྲོ་སེམས་ཀྱི་གྲངས་དང་མཉམ་པའི་ཟེར་དེའི་ནང་ལ་པ་གཅིག་ཨ་ནི་ཆུ་ཚོད་བྱས་ན་ག་ཚོད་ལ་ཆུ་ཚོད་གསུམ་བཞི་གཅིག་ཁོང་ཁྲོ་ཟས་བསྡད་པ་ཡིན་པ་རེད་ཨོ་དེའི་གྲངས་དང་མཉམ་པའི་ཨ་ནི་ཨོ་གཞི་ནས་བསྐལ་པ་རེ་རེ་ལ་མ་ནི་ཡ།

ཏན་ཏན་ཡོད་མ་རེད་མེད་པ་ག་རེ་ཟེར་ན། བྱང་སེམས་སྟོབས་ཆུང་བ་ཅིག་གིས་ཆེ་བ་ལ་ཁྲོས་པ་ཅིག་དང་ཆེ་བ་ཅིག་གིས་ཆུང་བ་ལ་ཁྲོས་པ་ཅིག་དང་མཉམ་པས་མཉམ་པ་ལ་ཁྲོས་པ་ཅིག་ཡོང་གི་ཡོད་ད་བྱང་སེམས་ཁོ་ན་འདྲ་མི་འདྲ་ཡོད་ད་དེ་འདྲ་བསྐལ་པ་བརྒྱ་ཟེར་སྟོབས་ཆེ་བ་ཅིག་གིས་མར་ཆུང་བ་ཅིག་ལ་ཁྲོས་ན་ཡུལ་གོ་ཁྲོ་ས་གོ་ཏོག་ཙམ་དམའ་བ་ཡིན་ད་དེའི་ཆ་ནས་སྡིག་པ་ཏོག་ཙམ་ཆུང་བ་ཡོད་པ་ཡིན་པ་འདྲ་བྱས་ཙང་བསྐལ་པ་བརྒྱ་ཟེར་དེ་རེད་བྱས་པས་ད་དེ། གང་ཟག། བསྐལ་པ་སྟོང་དུ་བསགས་པ་ཡི་སྦྱིན་དང་བདེ་གཤེགས་མཆོད་ལ་སོགས་ལེགས་སྤྱད་གང་ཡིན་དེ་ཀུན་ཡང་ཁོང་ཁྲོ་གཅིག་གིས་འཇོམས་པར་བྱེད་ཅེས་སྤྱོད་འཇུག་ནང་ལ་གསུངས་པའི་ཕྱིར་སྤྱོད་འཇུག་བསྐལ་པ་སྟོང་ཟེར་དེ་ག་རེ་ཟེར་ན་བྱང་སེམས་མ་ཡིན་པ་གཅིག་གིས་བྱང་སེམས་ལ་ཁྲོས་སོང་ན་ནི་བསྐལ་པ་སྟོང་དུ་བསགས་པའི་དགེ་རྩ་འཇོམས་ཟེར་དེ་ཡིན་པ་ཡོད་དེ་ཡིན་པ་ཡོད། ཁྲོ་ཡུལ་གྱི་བྱང་སེམས་གོ། གང་ཟག། ཁྲོ་ཡུལ་དེ་བྱང་སེམས་ཡིན་པར་ཐག་བཅད།

རྒྱ་མཚོ་ཆེན་པོའི་ཆུ་དེ། ཆུ་དང། ཆུ་དེ་ནི་སྲང་གིས་གཞལ་ལོ། དེ་བཞིན་གཤེགས་པ་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི། འོ། དེའི་སྐུ་ཚེའི་ཚད་དང། ཡོན་ཏན་ལ་སོགས་པ་དེ་ཚོ་ནི་སུ་ཅིག་གིས་བརྗོད་ཐུབ་གི་མ་རེད་དོ། དེ་ནི་འདས་ན་མི་ནུས་ཞེས་པ་ན་དེ་ནི་ནུས་ཞེས་ལབ་པ་ན། རེད་བ། ད་ག་བ་ག་བ་མི་ཤེས་ག་རེ་ཟེར་མཁན་དེ་མི་ཤེས། འོང་ཐུག་བྱེད། ཁོང་ཁྲོ་གསར་དུ་སྐྱེས་པའི་བྱང་སེམས་ལ་སོ་སྐྱེས་ཁྱབ་བྱེད་ཁྱབ་བྱེད་རེད་བ་འཕགས་བྱང་སེམས། དེ་མ་ཟད་པ་ཅི་ནི་དེ་རྩེ་མོ་ཐོབ་པས་རྩེ་མོ་ཐོབ་པས་རྩ་མི་འཆད་རེད། བྱང་སེམས་སྦྱོར་ལམ་རྩེ་མོ་ཐོབ་པ་ནི་སོ་སྦྱོར་ལམ་ག་བ་ཡིན་ན་ཡིན་པ་རེད་ཡ།